ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་དྲུག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་བཅོ་ལྔ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར།

ཟླ་བ་གསུམ་པའི་ཚེས་བཅུ་བདུན་གྱི་ཉིན་མོ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལྷ་ས་ནས་ཞལ་བྲལ་དགོས་བྱུང་གནང་བ་དང་དེ་བཞིན་ད་བོད་ཀྱི་རྒྱལ་ས་ལྷ་ས་འདི་ནི་ཛ་དྲག་གི་གནས་སྟངས་ནང་ལོགས་ལ་ལྷུང་བ། རྒྱལ་བ་རིན་པོ་ཆེ་ལྷོ་ཁ་བརྒྱུད་བྱས་བྱས་ཕེབས་པའི་སྐབས་ལ་ཡིན་པས་ན་ལྷུན་རྩེ་རྫོང་ལ་ཕེབས་པའི་སྐབས་ལ་ནི་དགའ་ལྡན་ཕོ་བྲང་གི་གཞུང་འདི་ནི་གནས་སྐབས་ཀྱི་གཞུང་གཅིག་གི་དབུ་འཛུགས་གནང་ཡག་གི་ཁྱབ་བསྒྲགས་བཅས་གནང་ཡོད་རེད་ལ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ད་ལོ་རྒྱུས་ཀྱི་གནས་ཚུལ་ཁག་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། ད་ང་ཚོ་ལེ་ཚན་ནང་སྔར་རྒྱུན་གཞིར་བཟུང་བྱས་བྱས་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། གནའ་བོའི་བཀྲ་ཤིས་བདེ་ལེགས། ད་ང་ཚོ་ལེ་ཚན་གོང་མའི་ནང་ལོགས་ལ་ཆ་བཞག་པ་ཡིན་ན། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་པ་བཅུའི་ཉིན་མོ་དེ་རྒྱལ་བའི་ཕོ་བྲང་དང་ནོར་བུ་གླིང་གའི་ཕོ་བྲང། གི་མདུན་ལ་མང་ཚོགས་མང་པོ་ཞེ་པོ་ཅིག་འདུ་འཛོམས་གནང་བ་དང་ཉིན་ཤས་རིང་ཁ་ད་རྒྱ་མིར་ངོ་རྒོལ་གྱི་ལས་འགུལ་ཐོན་ཡོད་དུས་སྐབས་དེ་དུས་ཀྱི་ད་ཡི་གནས་སྟངས་དང་དོན་རྐྱེན་འདིའི་ད་རྒྱབ་ལྗོངས་དང་སྐབས་དེ་དུས་ཀྱི་གནས་སྟངས་དོན་རྐྱེན་འདིའི་འཕེལ་རིམ་དང་ཤུགས་རྐྱེན་འདི་གས་ཀྱི་སྐོར་ལ་ང་ཚོས་ངོ་སྤྲོད་ཞུ་ཡག་བྱུང། བྱས་ཙང་འདི་ཡིན་དུས་ཁ་ནས་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་པ་བཅུའི་ཉིན་མོ་དེ། ནོར་གླིང་ཕོ་བྲང་ལ་མང་ཚོགས་མང་པོ་ཞེ་པོ་ཅིག་འདུ་འཛོམས་བྱས་པ་དང་འདི་ནས་བྱས་བྱས་བསྟུད་པའི་ད་ཉིན་འགའ་ཤས་རིང་ཁ་ཡིན་པའི་ནི་ལྷ་སའི་ནང་ལོགས་ལ་ངོ་རྒོལ་གྱི་ལས་འགུལ་ཐོན་ཡོད་རེད་ལ་ད་སྐབས་དེ་དུས་ཀྱི་གནས་སྟངས་ད་ཛ་དྲག་པོ་ཞིག་མ་རེད་པས་ད་དེ་འདྲ་ཅིག་གི་ཆགས་ཡོད་རེད་བྱས་ཙང་སྟོབས་ལགས་ཐོག་མར་བཀའ་འདྲི་ཞུ་ཡག་དེ་ད་སྐབས་དེ་དུས་ཀྱི་གནས་སྟངས་ཀྱི་ཐོག་ནས་བོད་རྒྱ་གཞུང་ཕྱོགས་གཉིས་ཀྱི་གནས་སྟངས། གི་ཐོག་ལ་ཡང་སྐབས་དེ་དུས་གཅིག་གི་འགྱུར་བ་ག་འདྲས་ཕྱིན་ཡོད་ན་ད་གསུམ་པའི་ཚེས་པ་བཅུའི་གནས་ཚུལ་དེ་ཐོན་པའི་རྗེས་ལ། ད་ལྟ་སྒྲོལ་དཀར་ལགས་དུས་སྐབས་དེའི་སྐབས་སུ་ལྷ་ས་ལ་ཡོད་རྒྱུ་གི་རྒྱ་མིའི་གི་ལས་ཁུངས་དེ་དང་བོད་གཞུང་གི་བར་ལ་བར་ཞུ་བ་དེ་ཕར་ཚུར་དཀའ་ལས་ཞེ་པོ་ཅིག་ཡོད་རེད་ག་རེ་ཟེར་ན་བར་དེ་ལ་མི་མང་གི་ཅིག་བཙན་ཤེད་ཟེར་ན་མ་བྱུང་འོས་ལངས་ཟེར་ན་མ་བྱུང་དེ་ལངས་བསྡད་ཡོད་རེད་བ། བྱས་ཙང་ད་སྐབས་དེ་དུས་བོད་གཞུང་གི་བཀའ་བློན་ལྷན་རྒྱས་རྒྱལ་བ་རིན་པོ་ཆེ་དང་བཀའ་བློན་ལྷན་རྒྱས་གཙོ་བྱས་པ་ནོར་བུ་གླིང་ལ

གནས་དེ་ཆུང་ཆུང་ཏོག་ཙམ་རེ་བྱུང་ན་ལམ་སང་དྲག་གནོན་བྱེད་ཡས་ཀྱི་འཆར་གཞི་དང་ད་དེའི་ཐོག་ལ་རྦད་དེ་གྲ་སྒྲིག་ཞེ་པོ་བྱས་བསྡད་ཀྱི་འདུག་ཨ། ལྷ་སའི་གཡས་གཡོན་དེ་ཚོ་ལ་དཔེ་བྱས་ན་ད་མོ་ཊ་རླངས་འཁོར་དེ་འདྲ་མང་པོ་ལས་ཨ་ནི་ས་ཆ་ག་ལ་ག་ལ་ཨ་འཛིང་རགས་བཟོས་དང་ཨ་ལྷ་སའི་གི་ཕྱོགས་བཞིའི་གི་རིའི་གཡས་གཡོན་དེ་ཚོ་ལའང་དམག་མི་དེ་འདྲས་ཀྱི་འཛིང་རགས་དེ་འདྲས་ཤིག་བཏིང་ཡས་ལ་སོགས་པ་འོ་དེ་འདྲས་ག་ས་ག་ལ་ཁ་ལས་ད་རྒྱ་མིའི་ངོས་ནས་དྲག་གནོན་བྱེད་ཡས་ཀྱི་འཛིང་ར་འདྲ་མང་པོ་ཅིག་བརྒྱབ་སྟེ་ཕྱོགས་ནས་ཨ་ནི་ཡ་རྒྱ་ནག་ངོས་ནས་ཡར་ཡོང་མཁན་གྱི་མོ་ཏྲ་མཚོན་ཆ་བླུག་རྒྱུ་དེ་འདྲ་མང་པོ་ཅིག་ལྷ་སའི་ནང་ལ་སླེབས་འགྲོ་ཡོད་ཀི་དེ་འདྲས་ཅིག་རེད་དེ་གནས་སྟངས་ཅིག་ཛ་དྲག་ཅིག་ཆགས་བསྡད་པ་རེད་ད་གང་ཆེ་ཁོ་ཚོས་དེ་བསམ་དགོས་རེད་ཆུང་ངུ་ནས་དེ་རྒྱ་མི་ལ་ཕ་རྒྱལ་བ་རིན་པོ་ཆེ་གང་མགྱོགས་ཅིག་རྒྱ་མི་དམག་སྒར་ལ་ཕ་ཕེབས་ཐུབ་ཡས་ཀྱི་འཆར་གཞི་དང་གྲ་སྒྲིག་ཡོད་ཟེར་དང་ཕ་རྣམ་འགྱུར་མ་བསྟན་ན་ད་ནི་ཁོ་ཚོས་ཀྱི་ཚུ་མི་མང་དྲག་གནོན་བྱེད་ཡས་ཉེན་ཁ་ཡོད་པ་བྱས་ཙང་དེ་ཕྱིར་དུས་སྐོས་སུ་རྒྱལ་བ་རིན་པོ་ཆེ་ཐབས་མཁས་ཀྱི་སྒོ་ནས་མི་དམངས་འཚོ་ཚོན་དཔེ་དེ་ང་རྒྱལ་དང་དེ་ཁོང་ཁྲོ་ཡི་དཔེ་དེ་གཞན་དབང་དུ་གྱུར་རྗེས་ནི་ཉན་འཇོག་ཁྱོན་ནས་བྱེད་ཀྱི་མི་འདུག་ཨ་ནི་ནམ་ཞིག་ངའི་བསླབ་བྱ་ནང་དུ་ཉན་པ་དང་ནི་ཕ་ཞིག་དམར་པོ་བཅར་གྱི་ཡིན་ཟེར་དེ་འདྲས་ཀྱི་ཕྱག་བྲིས་ཕར་གནང་ཡས་ཙམ་ལས་མ་གཏོགས་ཡིན་པ་ང་ཚོའི་ཁ་ལོ་ཕ་ཇ་རེ་དཀའ་ལས་ཁག་པོ་བྱེད་ཀྱི་ཡོད་རེད་ཨ་རྒྱ་བོད་མི་ཇི་ལྟ་བྱེད་པས་དཀའ་ལས་ཁག་པོ་བྱེད་ཀྱི་ཡོད་རེད་བ་འོ་ཅེ་ས་གནས་སྟངས་འདི་འདྲས་ཀྱི་ཕྱོགས་ནས་ད་ང་ཚོའི་ངོས་བཀའ་ཤག་ངོས་ནས་འོ་ད་ནམ་རིང་གཞུང་གི་ཁྱོ་ས་མ་རེད་བསམ་པའི་དང་རྒྱ་མི་དེ་རྣམས་ལ་ཕ་འཛིང་རྗེས་ད་ཅི་སྟངས་དེ་ག་འདྲས་འཛིང་ག

ཀྱི་སྐབས་ལ་དོན་ཚན་བཅུ་བདུན་ཟེར་ཡས་དེ་བཞག་པའི་རྗེས་ཀྱི་འགྱུར་བ་དང་བྱས་པའི་ནི་ལས་ཐ་དད་བས་ནི་འགྱུར་བ་ཆེ་གཅིག་གི་ཛ་དྲག་རུ་གཅིག་གིས་ཕྱིན་ཏེ་ཡོད་པ་བྱས་ཙང་ཏག་ཏག་འདིའི་སྐོར་ལ་ཡིན་ན་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ད་ཕྱོགས་གཉིས་ཀ་ནས་ནི་དམག་གི་གྲ་སྒྲིག་བྱེད་བཞིན་ཡོད་པ་དེའི་སྐོར་ལ་ཡང་ངོ་སྤྲོད་འདི་འདྲ་ཅིག་གནང་ཤག། བོད་ལྗོངས་དམག་སྤྱི་ཁང་དང་རྩེ་ཕོ་བྲང་པོ་ཏཱ་ལ་གོ་མཛོད་རྡོ་རྗེ་གླིང་ལྕགས་པོ་རི་ལྷ་ལྡན་གཙུག་ལག་ཁང་སོགས་ལ་སྲུང་བྱར་དམག་མི་འཛུགས་འཇོག་དང་སྐོར་སྲུང་པོ་ལི་སི་རྣམས་གྲོང་ཁྱེར་ལ་བདེ་འཇགས་སྲུང་སྐྱོབ་དང། མཚན་མོ་ལྷ་ཞོལ་གྲོང་ཁྱེར་ནང་རང་བཞིན་འགྲུལ་བཞུད་མི་བྱེད་པའི་དམ་དྲག། ནོར་གླིང་ཕོ་བྲང་ལ་སྐུ་སྲུང་དམག་མི་དམིགས་བཀར་གྱིས་འཛུགས་མོད་དམག་སྒར་གཞན་ནས་དྲག་སྒྲུག་གིས་དཔུང་སྣོན་དང་གཞུང་ཞབས་སེར་སྐྱ་གཞོན་གྲས། ལྷ་ཞོལ་གྱི་སེར་སྐྱ་མི་དམངས་སྟོང་ཕྲག་ཁ་ཤས་གོ་ལག་དང་རྒྱགས་ཕྱེ་རང་འཁུར་གྱིས་སྐུ་སྲུང་ཞུ་བར་དྭངས་བླངས་ཀྱིས་བཅར་བསྡད་ཡོད་ཀྱང་དམག་མི་དང་མི་དམངས་ཚོར། ཐོན་གསར་གྱི་མཚོན་ཆ་ཡང་མེད་ལ། སྒྲིག་འཛུགས་ལྡན་པའི་དམག་གི་ཉམས་མྱོང་ཡང་མེད། འོན་ཀྱང་རྒྱལ་བསྟན་ཆབ་སྲིད་ཀྱི་དོན་ལ་ཚང་མས་རང་སྲོག་བློས་བཏང་བྱེད་ཀྱི་ཡོད་པ་རེད། ནོར་བུ་གླིང་ག་ཕྱི་དང་ནང་ལ་ད་པད་དུ་དྭངས་བླངས་འཁོར་ར་བྱས་ནས་ཞེ་པོ་ཞིག་ཡོང་གི་ཡོད་རེད། ཁོང་ཚོས་རྒྱགས་ཕྱེ་རང་འཁུར་བྱས་ནས་སོ་སོའི་གོ་ལག་བྱས་འཁྱེར་ཡོད་རེད། བཟའ་ཆས་སོ་སོས་འཁུར་ཡོང་ད་ནོར་བུ་གླིང་གའི་ནང་ལ་ཙོག་ཙོག་ཙོག་ཙེ་བསྡད་བྱས་ནས་མེ་བཏང་བྱས་ཁོང་ཚོས་ནོར་བུ་གླིང་གའི་ནང་ལ་བསྡད་ཀྱི་ཡོད་རེད། འདི་ཚོ་ཡི་གོ་ལག་བྱས་ཅིག་ད་རྒྱ་མི་ལ་ཁ་གཏད་གཅོག་པའི་ང་ཚོ་ཡོད་མ་རེད། ཡོད་མ་རེད་དེ་ཡིན་ནའི་མི་མང་གི་སེམས་ཤུགས་རེད་ད་སེམས་ཤུགས་འདི་གཟིགས་ཡོད་པ་ད་ཧ་གོ་ཐུབ་ཡ་གཅིག་ཡོད་རེད་དཔེ་མི་མང་སྒང་ག་དཔེ་བློས་བཏང་རོགས་བྱས་ནས་ཡོང་གོ་རེད་ཡིན་ན་མ་འོན་ཀྱང་རྒྱལ་བསྟན་ཆབ་སྲིད་ཀྱི་དོན་ལ་ཚང་མས་རང་སྲོག་བློས་བཏང་བྱེད་ཀྱི་ཡོད་པ་རེད་དེ་བཞིན་རྒྱ་ཕྱོགས་ནས་ས་ད། བོད་པའི་ངོས་ནས་འདི་འདྲ་ཅིག་བྱེད་གོ་རེད་ད་རྒྱ་མི་ཡའི་གྲ་སྒྲིག་བྱེད་གོ་རེད་ཡང་ཆི་ལ་དེ་བཞིན་རྒྱ་ཕྱོགས་ནས་རྩེ་ཕོ་བྲང་དང་ནོར་བུ་གླིང་དང་གཙུག་ལག་ཁང་སོགས་ལ་ཁ་གཏད་དེ་མེ་སྒྱོགས་རྒྱག་ར་གྲ་སྒྲིག་གིས་སྔོན་ནས་བཙུགས་ཡོད་མུས་ད་དུང། བསྐྱར་སྣོན་གསར་འཛུགས་དང་རྒྱ་མིར་བློ་གཏད་བྱེད་མི་བོད་རིགས་ཁ་ཤས་ཡོད་པ་རྣམས་དམག་ཁུལ་ཁང་དང་ས་ཚན་ཁག་ལ། གུ་གུལ་དང། ཕྱོགས་མཐར་ཡོད་པའི་རྒྱ་དམག་རྣམས་ཉིན་མཚན་ཀུན་ཏུ་བྲེལ་འཚུབ་ཀྱིས་ལྷ་སར་རླངས་འཁོར་དང་མཚོན་ལྡན་རླངས་འཁོར་དུ་འོར་འདྲེན་བྱེད་ཀྱི་ཡོད་རེད་ས། རྒྱ་མིའི་ཕྱོགས་འདི་ག་འདི་འདྲ་ཡིན་དང་མེད། ཁོང་ཚོས་གྲ་སྒྲིག་སྔ་པོ་འདི་བྱས་ཡོད་རེད། ད་བོད་གོང་ཡིན་པའི་མང་པོ་ཅིག་ད་རྒྱ་མི་དེ་འདྲ་ཞུ་འོང་རེད། ད་ནམ་རྒྱུན་ནས་རྒྱ་མི་དེ་འདྲ་བ་རྒྱུན་ཡང་ཤུགས་ཆད་དེ་སུས་དྲངས་ཏེ་རྒྱ་མི་དམག་སྒར་ནང་ལ་ཕག་འོག་ཕྱིན་ད་མང་པོ་ཅིག་ཐེད་པར་གཟིགས་ཀྱི་འདུག་ང་ཚོས་དམིགས་བསལ་ཤེས་ཡག་ཅིག་ལ་ནི་སྐུ་བཅར་ཀུན་འཕེལ་ལགས་དང་ད་ང་ཕོད་ད་ཡོད་ཡོད་རེད་ཞོལ་ཁང་རྗེ་དྲུང་ལགས་དང

ད་ཉེན་གཡོལ་ལ་ཕེབས་ཡག་དེ་ལ་ཡང་གལ་ཆེན་པོ་གཅིག་གི་ཆགས་ཀྱི་ཡོད་ར་བྱས་ཙང་སྐབས་དེ་དུས་ད་ཉེན་གཡོལ་ལ་ཕེབས་ཡག་གི་དགོངས་པ་དེ་ཚོ་ཡང་སྟོབས་ལགས་ཀྱིས་ཕྱིས་སུ་ལོ་རྒྱུས་ལ་ཕར་ཉམས་ཞིབ་གནང་བའི་སྐབས་ལ་ག་འདྲ་གཅིག་གིས་གཟིགས་ཀྱི་ཡོད་ན་སྐབས་དེ་དུས་གྲ་སྒྲིག་གནང་ཡག་ད་དེ་གའི་ཐོག་ལ། གྲོགས་ལ་སྐབས་དེ་དུས་གཙོ་ཆེ་ཤོས་དེ་ད་རྒྱལ་བ་རིན་པོ་ཆེ་གི་ཉེན་གཡོལ་གནང་ག་གནང་གི་མིན་པ་ཟེར་གི་ཐུགས་ཀྱི་ཐུགས་ཐག་གཅོད་གནང་ཡ་རེད་བ་བྱས་ཙང་ད་དེ་གི་གནད་དོན་དེ་རྒྱལ་བ་རིན་པོ་ཆེ་གི་སྐབས་དེ་དུས་ཀྱི་ཅིག་དགོངས་པ་ལ་ག་འདྲ་ཅིག་འཁོར་གནང་གི་ཡོད་ས་རེད་ཟེར་ན་ད་མི་མང་བློས་བཏང་བྱས་རྒྱལ་བ་རིན་པོ་ཆེ་གི། ཕྱོགས་གཡོལ་ལ་ཕེབས་པ་དེ་ཏག་ཏག་ཅིག་བསྡད་གི་མི་འདུག་དགོངས་ཡས་ཀྱི་ཐུགས་ལ་དེ་འདྲ་ཅིག་ཤུགས་ཆེ་པོ་བཤད་གནང་གི་འདུག་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་སྐབས་དེ་དུས་ད་དགུང་ལོ་ཉི་ཤུ་རྩ་བཞི་རྩ་ལྔ་དེ་འདྲ་ཅིག་ཕེབས་ཡོད་རེད་བྱས་ཙང་ད་ན་སོ་དང་མ་སོང་ན་བས་དུས་ད་དར་སྒང་དེ་རེད་བ་དེ་འདྲ་ཅིག་ལ་མི་མང་དང་ད་ཐུགས་ཞག་ཞག་ཅིག་ཐུགས་ཟེར་རྒྱལ་བ་རིན་པོ་ཆེ་སྐུ་རྐྱང་ཆུད་དོ་གནང་ཡས་ཐུབ་ཡས་གནང་ཡས་དེ་ཏག་ཏག་བསྡད་མ་སོང་དགོངས་ཡས་ཀྱི་གནས་ཚུལ་ཞེ་པོ་ཅིག་འདུག་ད་ཡིན་ན་ཡང་མི་དམངས་ཀྱི་ངོས་ནས་ད་སོ་སོའི་སྲོག་ལས་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཕྱྭ་དེ་གཅེས་པར་འཛིན་བྱས་ད་ཕེད་དེ་རྒྱ་ནག་གི་ཅིག་མེ་མདའི་མདུན་ལ་བྲང་གཏད་བྱས་ནོར་བུ་གླིང་གི་སྲུང་བྱ་བྱས་བསྡད་ཡོད་རེད་བ་བྱས་ཙང་འདི་འདྲས་ཀྱི་གནས་སྟངས་ཛ་དྲག་པོ་གི་གནས་སྟངས་ཅིག་ཆགས་ཡོད་རེད་དེ་ག་ནང་བཞིན་གྱི། སྐབས་དེ་དུས་ཀྱི་ལས་ཀྱི་སྣེ་མོར་གཏོགས་པ་ཀི་ད། མགྲོན་གཉེར་ཕ་ལྷ་ཡིན་ན་བཀའ་ཤག་ཡིན་ན་རེད་སྐུ་སྲུང་མདའ་དཔོན་ཡིན་པ་ཡིན་ན་རེད། སྤྱི་ཁྱབ་མཁན་པོ་ཡིན་པ་ཡིན་ན་རེད། ཆེ་ཚང་དུས་ཚོགས་ཀྱི་ཕུགས་རྒྱང་གི་གནད་དོན་མང་པོ་ཅིག་ལ་དགོངས་པ་བཞེས་བྱས་རྒྱལ་བ་རིན་པོ་ཆེ་ཕྱོགས་གཡོལ་གནས་སྐབས་ཤིག་གནང་དགོས་ཏེ། ད་མི་མང་ཟེར་ན་འདྲ། བོད་ཟེར་ན་འདྲ་དུས་སྐབས་དེའི་ཀྱི་ནོར་བུ་གླིང། དེ་མཐའ་ལ་བསྐོར་བསྡད་མཁན་གྱི་མི་མང་གི་བདེ་སྡུག་ཟེར་ན་འདྲ། ཕུགས་རྒྱང་རིང་པོའི་ང་རང་ཚོའི་བོད་ཀྱི་བདེ་དོན་ཟེར་ན་འདྲ་དེ་ཚོ་ལ་དེ་གལ་ཆེན་པོར་ཞིག་གཟིགས་བསྡད་དགོས་ས་རེད། དེ་ག་ནང་བཞིན་གྱི་གནས་ཆུང་ཆོས་རྒྱལ་ཆེན་པོས་གི་ནི་ལུང་བསྟན་ལ་ཁར་ཟེར་ན་འདྲ་རྒྱལ་བ་རིན་པོ་ཆེ་ཅིག་ཕྱོགས་གཡོལ་གནང་དགོས་གི་འདྲ་ཕེབས་ཡོད་དུས་སྐབས་སུ་དེ་དེ་ཚོ་ཚང་མ་ལ་ཅིག་གཞི་ལ་བཅོལ་བྱས་མདོར་བསྡུས་ནས་བཤད་ན། རྒྱལ་བ་རིན་པོ་ཆེ་འདི་བོད་ཀྱི་མགྲིན་ཚབ་པ་དང། བོད་ཀྱི་ད་གཟུགས་བརྙན་དང་མ་སོང་ན་དེ་འདྲས་ཅིག་ཆགས་ཡོང་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་སྐུ་གྲོངས་བ་ཡིན་ན་ད་ང་ཚོ་རེ་བ་ཡོད་བ་མ་རེད་ཟེར་གི་དེ་འདྲས་ཀྱི་གནས་སྟངས་ཅིག་སྐབས་དེ་དུས་མི་མང་ཚོ་ལ་བསམ་བློ་དེ་ལ་དེ་འདྲས་འཁོར་ཡོད་དུས་སྐབས་སུ་ད་དེ་རྒྱལ་བ་རིན་པོ་ཆེ་གི་ཡ་ཞུས་ཅིག་མཁྱེན་གི་རེད་བ་བྱས་ཙང་དེ་འདྲས་ཀྱི་གནད་དོན་ཐག་གཅོད་ཐོག་ནས་ད་ཉེན་གཡོལ་ཕྱོགས་གཡོལ་ལ་ཅིག་ཕེབས་གནང་བ་དེ། ཧང་སངས་ཀྱིས་ཡག་པོ་ཞེ་པོ་བྱུང་བཞག་བསམ་གྱི་འདུག་ག་རེ་ཟེར་ན། ཉེན་གཡོལ་ལ་མ་ཕེབས་ན་དང་པོ་དེ་རྒྱལ་བ་རིན་པོ་ཆེ་ནོར་བུ་གླིང་ལ་མེ་སྒྱོགས་གཞུས་ར་རྒྱ་མི་གིས་མེ་སྒྱོགས་གཞུས་དུས་སྐབས་སུ་རྒྱལ་བ་རིན་པོ་ཆེ་ཉེན་གཡོལ་ལ་ཕེབས་པ་དེ་ཁོ་ཚོས་གི་ཤེས་ཀྱི་ཡོད་ས་མ་རེད་བ། རྒྱུ་མཚན་ག་རེ་རེད་ཟེར་ན་ཕྱིས་ལ་ནོར་བུ་གླིང་ལ་ད་མེ་སྒྱོགས་གཞུས་བྱས་དྲག་གནོན་བྱས་བྱས་ཨ་ནི་ནོར་བུ་གླིང་ནང་ལ་གྲོངས་རྒྱུག་གི་སྐུ་ཞབས་ལགས་ཚང་མ་སློག་བྱས་བརྟག་དཔྱད་བྱས་བྱས་རྒྱལ་བ་རིན་པོ་ཆེ་གི་ད་ཕོ་བྲང་ཡས་ད་ཞུ་ས་དེ་རྟག་བརྟན་མི་འགྱུར་ཕོ་བྲང་ནང་བཞུགས་ས་རེད། བྱས་ཙང་འདི་གི་གཡས་གཡོན་དེ་ཚོ་ལ་ད་ཞབས་ཕྱི་མང་པོ་ཅིག་ལྷག་བསྡད་ཡོད་ར་བ་དེ་ཚོ་གྲོངས་པ་ཕྱིན་ལ་མེ་མདའ་དང་མེ་སྒྱོགས་དང་དེ་ཚོའི་གྲོང་སྐྱོ་དེ་འོག་ལ་ཚང་མ་ལ་བརྟག་དཔྱད་བྱས། བྱས་རྗེས་རྒྱལ་བ་རིན་པོ་ཆེ་ཡིན་མིན་བརྟག་དཔྱད་བྱས་པའི་གནས་ཚུལ་དེ་འདྲ་འདུག་བྱས་ཙང་དེ་ལ་བལྟས་པ་ཡིན་ན་ཁོ་ཚོས་གི་རྒྱལ་བ་རིན་པོ་ཆེ་སྐུ་སྲོག་ལ་ལྟོས་པ་མེད་པའི་ཐོག་ནས་ནོར་བུ་གླིང་ལ་དྲག་གནོན་བྱས་པ་རེད་བྱས་ཙང་འདི་གལ་སྲིད་རྒྱལ་བ་རིན་པོ་ཆེ་ཉེན་གཡོལ་གནང་མེད་པ་ཡིན་ན་ཨ་ནི་གཅིག་བྱས་ན

ཨ་མི་མང་སེམས་ཤུགས་ཆག་ཡ་དང་མདོར་བསྡུས་ནས་བཤད་ན་ད། འདི་ང་ཚོ་གི་གཅིག་བོད་ཀྱི་རྩ་དོན་དང་བོད་ཀྱི་རྣམ་པ་དང་བོད་ཀྱི་དེ་འདི་ང་ཚོ་གི་ཆོས་རིག་གཞུང་བོད་ཕྱི་ནང་གཉིས་ཆ་ག་ས་ག་ལ་མི་མང་གི་སེམས་ཤུགས་ཡིན་ན་རེད་བོད་ནང་གི་གཅིག་གནས་བབ་དེ་དེ་འདྲ་གཅིག་རྩ་བ་ཉིད་ནས་བསྡད་ཡོག་མ་རེད་བསམ་གི་འདུག་ད་ང་ཚོའི་དཔེ་མཚོན་ཡག་ཤོས་གཅིག་ག་ས་ན་ནང་སོག་དང་འདི་ཚོའི་གྲས་ཡོག་རེད་པ། བྱས་ཙང། དེ་འདྲ་ཡིན་དུས་སྐབས་སུ་དང་པོ་དེ། རྒྱལ་བ་རིན་པོ་ཆེ་གི་སྐུ་ཚེའི་ཐོག་ལ་མི་མང་གིས་དཔེ་དེ་སྲོག་བློས་བཏང་གིས་ནོར་བུ་གླིང་ན་སྐོར་བྱས་ཕར་བོད་དམག་ཁུལ་ཁང་ལ་ཅིག་ཕེབས་འགོག་གནང་ཡས་རེད་དེ་ག་ནང་བཞིན་གྱི་ལས་ཀྱི་སྣེ་མོར་གཏོགས་པ་དང་ཨ་ནི་གནས་ཆུང་གི་བཀའ་ལུང་དང་ཨ་ནི་རྒྱལ་བ་རིན་པོ་ཆེ་མཐའ་མ་ཁོང་རང་གིས་ད་དེ་ཚོ་ལ་གཞི་བཞག་བྱས་ཐུགས་ཐག་བཅད་གནང་བྱས་ཉེན་གཡོལ་ལ་ཆིབས་བསྒྱུར་གནང་ཡས་ཐུགས་ཐག་བཅད་གནང་བ་དེ་ཧང་སང་གི་ང་ཚོས་དེ་འདི་བལྟས་པ་ཡིན་ན་ཡག་པོ་ཞེ་པོ་ཅིག་བྱུང་བ་རེད་མ་གཏོགས་པ་དེ་ལ་ཅིག་གཞན་པ་གི་འདི་འདྲས་ཅིག་ཡོང་གི་རེད་པ་ཟེར་གི་གཞི་བཞག་ས་སོ་ར་དང་རིགས་པ་ཟེར་ན་རེད་ལུང་ཟེར་ན་རེད་ཁུངས་ཟེར་ན་རེད་དེ་འདྲས་ཀྱི་སྤྱོད་ས་གཞན་པ་ཡག་པས་ལྟོས་ས་ཡག་པ་ལོ་ཅིག་ཁྱུ་ནས་གཉེན་མི་སྐྱོ་ལོ་ཅིག་རེད་འདུག་པ་ཁོ་ས་ན་རྒྱ་མི་གི་སྲིད་ཇུས་འཛིན་སྟངས་དང་སྐབས་དེའི་གནས་བབ་ལ་བལྟས་པ་ཡིན་ན།
ལགས་སོ། བྱས་ཙང་སྐབས་དེ་དུས་ཡིན་པ་ཡིན་ན་ད་ཚང་མས་ཡང་གསང་རྒྱ་དམ་པོ་ཞེ་གཅིག་གི་ཐོག་ནས་གང་ཐུབ་ཐུབ་ཀྱིས་ད་གྲ་སྒྲིག་འཐུས་ཚང་གནང་ཡག་གི་འབད་བརྩོན་ཅིག་གནང་ཡོད་ས་རེད་པ་དེའི་སྐོར་ལས་ཏག་ཏག་ནི་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདྲ་ཅིག་གནང་ཤག།
ཕྱིའི་ཛ་དྲག་གི་གནས་ཚུལ་ལ་གཞིགས་ཏེ་ཟེར་གོང་ས་སྐྱབས་མགོན་ཆེན་པོ་ནི་བོད་མིའི་བླ་སྲོག་གམ་ལྗོངས་སྤྱིའི་སྲོག་ཤིང་ལྟ་བུར་བརྟེན། བོད་མིའི་རི་བོའི་འདུག་ཚུལ་བཞུགས་ཐབས་མེད་པར་བསམ་ཡོད་ཚང་མས་གསལ་པོ་ཤེས་ཀྱི་ཡོད་ཀྱང། ཟེར་རྒྱལ་བ་རིན་པོ་ཆེ་བཞུགས་ཐབས་མེད་པ་ཅིག་ད་སྒང་གས་ཧ་གོ་གི་ཡོད་རེད། རྔམ་སྐྲག་འདི་འདྲས་ཀྱི་ནང་ལ་རྒྱལ་བ་རིན་པོ་ཆེ་བཞུགས་དགོས་བྱུང་ན་ད་བཞུགས་ཐབས་མེད་པ་ཅིག་ད་མི་སྒང་གས་ཧ་གོ་གི་ཡོད་རེད། ཡོད་ཀྱང་ཕྱི་ནང་གང་སར་རྒྱ་མིའི་སྲུང་ཉུལ་མང་ལ། དམག་གི་སྒྲིག་འཛུགས་གཞི་རྒྱ་ཆེ་བས་གསང་གཏམ་ཕྱིར་ཤོར་གྱིས་ཕེབས་མ་ཐུབ་པའི་འགལ་རྐྱེན་འདྲ་བྱུང་ཚེ་ཁེ་ལས་ཉེན་ཆེ་བར་བསམས་ཏེ་དགུན་གྱི་ཁུ་བྱུག་གི་ངང་ཚུལ་ལྷུར་ལེན་མི་བྱེད་མཐུ་མེད་བྱུང་བ་རེད། ཟེར་ཚང་མ་ད་ཁ་ཁར་བསྡད་གི་ཡོད་རེད། འདིའི་སྐོར་སྐད་ཆ་ཚང་ཤེས་དགོས་པར་ཏེ། སྐད་ཆ་འདི་གཅིག་ནས་གཅིག་རྒྱུག་ཕྱིན་ན། བས་དེ་ཕྱིན་འདི་ཕྱིན་ཡོང་བསམ། རྒྱ་མིའི་ཨ་མཆོག་ནང་ལ་ཕྱིན་ཡོང་བསམ་ནི་སྒང་ག། ཁ་ཁར་རང་བྱུང་བ་རེད། དོན་དམ་ཐུགས་འགན་ཡོད་པ་རྣམས་ནི། ཉེན་ཁ་ཧ་ཅང་ཆེན་པོ་ཞིག་དང། མཛད་དཀའ་ཡང་ཧ་ཅང་ཆེན་པོ་ཞིག་ཡོང་གི་ཡོད་པ་རེད། དེ་ཡང། གལ་ཆེ་ཤོས་ནི་གསང་རྒྱ་ཆེན་པོའི་ངང་ལ་ལས་དོན་དེ་འགྲུབ་པ་བྱེད་དགོས་ཀྱི་ཡོད་རེད། རྒྱལ་བ་རིན་པོ་ཆེ་ཕེབས་ན་ཚང་མ་འགྲོ་འདོད་ཡོད་པ་ཡང་གཅིག་པ། རྒྱ་མིའི་བཙན་འོག་སུ་སྡོད་འདོད་མེད་པ་ཡང་གཅིག་པ། ནང་མི་དང་སྤུན་མཆེད་འཕྲད་འདོད་ཡོད་པ་ཡང་གཅིག་པར་བརྟེན། དེ་ལ་བསམ་བློ་ཞིབ་པ་ཅིག་བཏང་ཚེ་ཐག་གཅོད་མི་ཐུབ་པའི་ཧ་ཅང་གི་མཛད་དཀའ་ཆེན་པོ་ཞིག་ཡོང་གི་རེད་ཟེར། ད། གཞུང་ཞབས་ཀྱི་ནང་ལ་བློས་འཁེལ་སའི་འཁེལ་སའི་མི་དེ་འདྲ་ཡོད་རེད་བ། ད་འདི་ཚོ་ག་ཚོད་རེད་འདི་ནང་ལ་བསྡད་ཡོད་རེད་པ་ག་ཚོད་གསང་བའི་ཁོངས་ལ་ཡོད་མཁན་གྱི་གཞུང་ཞབས་ཡོད་པ་འདི་ཚོ་གསང་བའི་ནང་ལ་ད་ཡོད་རེད་རྒྱལ་བ་རིན་པོ་ཆེ་ལྷན་རྒྱས་འགྲོ་འདོད་ཡོད་རེད་ཡོད་རེད་དེ་སོ་སོའི་སྤུན་སྤུན་ཀྱག་གྲོགས་བཟང་དང།

རང་གི་ནང་མི་བུ་ཕྲུག་སྤུན་མཆེད་སྤྱིར་ན་ཡུལ་སྐོར་ཚང་མ་འཕོངས་ཕྱིས་ཀྱི་རྡོ་བཞིན་དོར་ནས་བསྟན་སྲིད་སྤྱི་དོན་ལ་གསང་ཆེན་གནང་རྒྱུ་མནའ་དམ་བཞེས་ད་ཁོང་ཚོ་མནའ་བསྐྱལ་གནང་ཡོད་རེད། རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཞལ་ཐང་ཅིག་གི་མདུན་ལ་ཚང་མས་མནའ་བསྐྱལ་ཡོད་རེད་མནའ་བསྐྱལ་ནས་འདིར་གྲོད་ཁོག་ནང་ལོགས་ལ་ཡོད་མཁན་མི་ཁ་ཤས་ཅིག་ཡོད་རེད་པ་འདི་གས་འདི་མནའ་བསྐྱལ་ནས་ད་འདི་གས་འདི་མ་གཏོགས་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་རྒྱུ་ཡོད་པ་འདི་ཤེས་ཀྱི་ཡོད་མ་རེད་ཕྱི་ནས་དོགས་པ་ཡོད་རེད་སྒང་ག་ལོག་དོགས་པ་ཡོད་རེད་དེ་གཅིག་གཅིག་གཙང་ཤེས་ཡོད་པ་མ་རེད་ག་ག་ལ་དེ་རྒྱལ་བ་རིན་པོ་ཆེ་གནང་གི་རེད་དྭགས་མདོག་མདོག་རྩ་བ་ནས་བསྟན་གྱི་ཡོད་མ་རེད

མནའ་དམ་བཞེས་པར་སོང་ནས་བྱས་ཏེ་ཞུམ་པ་མེད་པའི་སྙིང་སྟོབས་དང་བཅས་ཕྱི་ནང་གསང་གསུམ་ཐོག་ཀུན་བདེ་གླིང་བླ་བྲང་ནས་ཆིབས་རྟ་དང་ཆིབས་བྲན་རྣམས་ལ་སྒ་ཆས་དང་འགྲོ་ཆས་རྟ་དྲེལ་རང་རིགས་གང་མང་གོ་སྒྲིག་གིས་ཚ་གུར་གཞིས་སུ་ཉར་ཚགས་དང་ས་གཞུང་གི་ཆིབས་ཁ་ཆིབས་བྲན་རྟ་ཕོན་ཆེ་ཞེ་དྲག་ཅིག་ཡོད་རེད་ད་ག་ནང་བཞིན་སོ་སོ་ལ་རྟ་དྲེལ་དང་གཡོག་པོ་ཇི་ལྟར་མེད་པ་རྩ་བ་ནས་ཡོད་མ་རེད་ཚང་མ་ལོག་ཡོད་རེད་དེ་ཡིན་ནའི་ད་སོ་སོ་སུ་སྒེར་གྱི་གྲ་སྒྲིག་བྱས་ན་གསང་བ་ཤོར་ཡོང་བསམ་ནས་ད་ཀུན་བདེ་གླིང་ད་ལྟ་སྐུ་ངོ་སྐུ་ངོ་ལ

བསམ་བཏང་ནས་ཁ་ཤས་ཆུ་ཤུལ་ཆུ་ཤུལ་གྱི་ཁྲིད་དེ་ལྕགས་ཟམ་གྲུ་ཁ་ཟེར་མཁན་འདི་བཀག་སྟེ་ཁ་ཤས་དགྱེས་པ་གྲུ་ཁ་བཀག་སྟེ་ཁ་ཤས་སྙེ་ཐང་དང་འཇང་དང་ཁ་ཤས་བསམ་ཡས་ཀྱི་ལ་དང་རྒྱུ་སོ་ཅན་ད་ཆུ་བཞི་སྒང་དྲུག་ཚོས་ཕར་ཚང་མ་ད་ལ་དེ་ཚོ་བཀག་བྱས་ནས་ད་རྒྱལ་བ་རིན་པོ་ཆེ་ག་ནས་ཕེབས་ཀྱི་ཡིན་མིན་ཤེས་ཀྱི་ཡོད་མ་རེད་ཡིན་ནའི་གྲུ་ཁ་དེ་དེ་ཚོ་ད་ལྕགས་ཟམ་གྲུ་ཁ་གཅིག་ཟེར་མཁན་དེ་ཚོ་ནས་འཇང་ཕྱོགས་ནས་ཡོང་སྙེ་མོ་ཡོང་དེ་ཚོ་བཀག་ཡག་གི་དོན་ལ་རེད་ཆ་ཚང་དེ་ཚོ་བཀག་ནས་ཆུ་བཞི་སྒང་དྲུག་གི་ཕའི་ཨང་གསར་རུབ་ཅན་བསྡད་ད་དེའི་ཁ་ཐུག་དེ། ད་དེ་ནས་འདི་བྱས་པ་རེད་གཟིམ་ཆུང་གསོལ་ཆས་དང་གཟིམ་ཆུང་སོགས་སྟག་ལུང་བྲག་བླ་བྲང་ནས་ཨང་གསར་ཤོར་ད་རྒྱལ་བ་རིན་པོ་ཆེ་གི་ལྗགས་སྨིན་གསོལ་ཆས་དང་དེའི་སྦྱོར་བ། འདི་གས་དེ་ཀོང་སྟག་བླ་མ་མ་ཐད་སྟག་ལུང་བྲག་ལ་ཐད་སྟག་ལུང་བྲག་ནས་ཨ་ནི་གསོལ་ཆས་འདི་གས་དེ་ལྡོག་ལྡོག་ནས་ཨ་ནི་ཕི་ནག་སུ་ཐོན་ཡོང་དགོས་རེད་སྟག་ལུང་བྲག་ནས་རྒྱལ་བ་རིན་པོ་ཆེའི་ལྗགས་སྨིན་གསོལ་ཆས་དང་གཟིམ་ཆུང་དང་ཅིག་ད་སྒང་ག་སྟག་ལུང་བྲག་ནས་ལྡོག་ཨ་ནི་ཀོང་སྟག་བླ་མ་རྣམས་ནི་ཕི་ཕྱོགས་ནས་ཕེབས་པར་ད་ལྷ་སའི་ནང་ལ་འཇམ་ཐིང་ངེ་བསྡད་པ་རེད་ད་ཕྱི་ལ་གྲ་སྒྲིག་བྱེད་དགོས་པ་རེད་གྲ་སྒྲིག་སྒང་ག་ཕྱི་ལ་བྱེད་ཀྱི

ད་སེར་བྱེས་མཁན་པོ་དང་སྨད་མཁན་པོ་ཡིན་པ་རེད་ཁོ་རང་གཉིས། ཕར་ཕེབས་ནས་ད་འདི་ཚང་འདི་ཡིན་པ་ཁོང་ཚོ་ཡིན་པ། སུས་ད་བས་ཕྱིན་པ་རེད་སུས་ད་བས་ཕྱིན་ནས་ད་ཕ་གི་ཨང་གསར་ར་ཅེར་ཕོ་བ་ད། ཉི་མ་གཅིག་ཉི་མ་གཉིས་ཙམ་ཞིག་ལམ་ཁ་ལ་བསྡད་པར་ད་ཁོང་ཚོ་ལྷ་ས་ནས་ཉི་མ་གཉིས་ཙམ་ཞིག་ལམ་ཁ་རེད། ད་འདི་ནས་འདིར་ལྕགས་ཟམ་དང་ཉ་སྲབ་གྲུ་ཁ་གཉིས་ལ་གྲུ་སྲུང་བཙུགས་པ་འདི་ཚོ་ཆུ་བཞི་སྒང་དྲུག་བཙུགས་པ་རེད་ཚོ་ཁག་གཅིག་སྒྲགས་དང་བསམ་ཡས་འོན་ཕུ་བཅས་དང་ཚོ་ཁག་གཅིག་བྱེ་ལ་བརྒྱུད་རྣམ་རྒྱལ་སྒང་དང་གསང་མདའ་བཅས་སུ་མངོན་མེད་ཀྱིས་རིམ་བཅུག་ད་ཆུ་བཞི་སྒང་དྲུག་ཚོ་མངོན་མཚན་རྩ་བ་ནས་མེད་པ་བྱས་ནས་བཅུག་བསྡད་པར་ཕོ་བ། གཉིས་དང་ནོར་བུ་རྐང་དང་རྟ་བྱི་ཟུར་གྲངས་ལ་རེད། རི་རྒྱུད་དང་བན་རྩ་གྲུ་ཁ་བཅས་ལ་སྲུང་དམག་བཞག་པ་དང། དྭང་བླངས་བསྟན་སྲུང་དམག་ཁག་གི་གནས་ཚུལ་ཞུ་བ་དང་མཛད་འཕྲིན་ཞུ་བར་ཞབས་ཟུར་བློ་བཟང་ཡེ་ཤེས་ཅན་གསང་སྟབས་ཀྱིས་ནོར་བུ་གླིང་གར་བཅུག། ཛ་དྲག་ཁོ་རའི་སྒང་ལ་རེད། ད་ཁོང་ཚོས་མཛད་འཕྲིན་དེ་ཅི་ལ་ཞུ་བ། ཞབས་ཟུར་བློ་བཟང་ཡེ་ཤེས་ཟེར་མཁན་གཅིག་ཡོད་ཁོང་ལོ་ཆུང་ཆུང་ཅིག་ཡོད་རེད། ཁོང། ནོར་བུ་གླིང་གའི་ནང་བཅུག་པ་རེད། རྒྱལ་བ་རིན་པོ་ཆེ་དེ་རིང་ཕེབས་མཁན་ཡིན་ད་གོ་ཕེབས་ཀྱི་ཡིན་མིན་ཤེས་ཀྱི་ཡོད་མ་རེད་ཁོང་ཚོས་དོ་དགོང་དག་ཕེབས་མཁན་ཡིན་དེ་རིང་ཉི་མའི་གུང་བཅར་པར་ཁོང་ཚོས་ཉི་མ་ནས་ཨ་ནི་ཆུ་བཞི་སྒང་དྲུག་ལ་གོ་ལག་ཅིག་དང་ཨ་ནི་མདེའུ་དུ་ཅི་ད་འདང་གི་མི་འདུག་གནང་རོགས་གནང་ཟེར་ག་ད་ནོར་བུ་ནང་བཅར་བསྡད་པར་ཁོང་ཚོ། ད་འདིའི་ཆུ་བཞི་སྒང་དྲུག་གི་ནང་ནས་ཡོང་བ་རེད་དྭང་བླངས་བསྟན་སྲུང་དམག་གི་གནས་ཚུལ་ཞུ་བ་དང་མཛད་འཕྲིན་ཞུ་བར་ཞབས་ཟུར་བློ་བཟང་ཡེ་ཤེས་ཅན་གསང་སྟབས་ཀྱིས་ནོར་བུ་གླིང་གར་བཅུག་ཡོད་པ་རེད། ལོངས། བྱས་ཙང། སྐབས་དེ་དུས་གྲ་སྒྲིག་གནང་ཡག་དེ་ལས་གོང་ལ་ཅིག་ཚང་མས་གསང་བ་དམ་པོའི་ཐོག་ནས་གྲ་སྒྲིག་གནང་པ་ཅིག་གསུང་གི་འདུག་དེ་ག་ནང་བཞིན་ཡང་ང་རང་ཚོ་དགའ་ལྡན་ཕོ་བྲང་གཞུང་གི་དབང་ཆ་མཚོན་ཡག་དང་རྒྱལ་བ་རིན་པོ་ཆེ་གི་དབང་ཆ་མཚོན་ཡག་འདི་གའི་ལས་ཀྱི་སྣེ་མོ་བ་ལྷན་རྒྱས་ཕེབས་པ་གཅིག་པུ་མ་ཡིན་པ་ཡང་དེ་ག་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་གི་སྦུག་དམ་བསྣམས་ཡག་ད་འདི་ཚོ་ཡིན་ནའི་ད་དགོངས་པ་འདི་ཕུགས་རྒྱང་རིང་པོ་ཞེ་པོ་ཅིག་བཞེས་གནང་ཡོད་ས་རེད་བ།
ཨོ་སྒྲོལ་དཀར་ལགས་ད་སྐབས་དེ་དུས་ལས་ཀྱི་སྣེ་མོར་གཏོགས་པ་དེ་ཚོས་དགོངས་པ་རྒྱ་ཆེན་པོ་མང་པོ་བཞེས་གནང་འདུག་རང་སྐུ་རང་སྐུ། སྤྱི་ཚང་གི་ང་ཚོས་གི་ག་འདྲེ་སེ་བྲོས་གནང་ག་ག་འདྲེ་བྱེད་ག་ཟེར་དེ་འདྲས་ཀྱི་གྲོས་བསྡུར་དེ་འདྲ་མི་འདུག་ཨ། ག་རེ་ཟེར་ན་བཀའ་ཤག་གི་ངོས་ནས་ད་རྒྱལ་བ་རིན་པོ་ཆེ་ཉེན་གཡོལ་ལ་ཕེབས་ཡས་ཀྱི་ཐུགས་ཐག་ཆོད་བ་དེ་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་དང་བཀའ་ཤག་དེ་ག་ནང་བཞིན་གྱི་ད་སྐུ་བཅར་དང་དེ་ཚོ་སྤྱི་ཁྱབ་དང་དེ་ཚོ་ཚང་མ་ལོ་གྲོས་བསྡུར་ལོ་ཅིག་ཐུགས་ཐག་ཆོད་འདུག་ཨ། ཡིན་ན་ཡང་ག་འདྲེ་སེ་ཕེབས་ག་ཕེབས་གནང་སྟངས་དེ་ག་འདྲེ་ཡིན་པ་ཟེར་མཁན་དེ་ད་མི་མང་པོ་སྐབས་དེ་དུས་གྲོས་བསྡུར་བྱེད་ཡས་ཀྱི་གནས་བབ་ཅིག་ཡོད་ས་མ་རེད་གྲོས་བསྡུར་ལ་མ་འདུས་ལ་ཁ་གསང་རྒྱ་ཞེ་པོ་བྱེད་དགོས་རེད་ད་སྒྲོལ་དཀར་ལགས་གསུངས་པ་ནང་ལྟར་རེད་ད་དེའི་འགན་ཚང་མ་ལོ་མགྲོན་གཉེར་ཆེན་མོ་ཕ་ལྷ་བ་ལ་བཀའ་ཤག་གིས་ད་བཀོད་མངགས་གནང་ཡོད་འདུག་བ་བྱས་ཙང་ད་དེའི་ཀྱི་འཆར་གཞི་ཚང་མ་བཏིང་གནང་མཁན་དེ་ཕ་ལྷ་བ་དེ་མིན་ཚོ་ཧ་གོ་གི་ཡོད་མ་རེད་ག་འདྲེ་བྱེད་དགོས་ཡོད་དང་ག་འདྲེ་བྱེད་ཀྱི་མིན་པ་དང་ཟེར་ད་མགྲོན་གཉེར་ཕ་ལྷ་བས་ཀྱིས་ཨ་ནི་མར་བཀོད་པ་བཏང་གནང་གི་ཡོད་རེད་བ། འདུག་འདུག་འདུག་འདུག་འདུག་བྱེད་ཟེར་ཅིག་ཕ་ལྷ་བའི་བཀོད་པའི་འོག་ལ་འགྲོ་ཡས་རེད་མ་གཏོགས་གཞན་པ་དེ་ལ་ང་ཚོ་འདུག་སེ་བྱེད་དགོས་འདུག་སེ་བྱེད་དགོས་འདུག་སེ་བྱེད་དགོས་ཟེར། ཡོང་ཡོད་མ་རེད་ད་མགྲོན་གཉེར་ཕ་ལྷ་བའི་ངོས་ནས་ཁོང་རང་ལ་ནི་ཐུགས་བློ་ཁེལ་བ་དེ་ཚོ་ལ་དེ་འདྲས་ཀྱི་ཆིབས་བསྒྱུར་གནང་གི་འཆར་གཞི་ཡོད་པ་རེད་གསུང་ཡག་དང་ཐུགས་བློ་གདེང་གི་མེད་འགྲོ་ཆ་ཚང་གདེང་གི་མེད་འགྲོ་ཟེར་བ་དེ་ཚོ་ལ་ཨ་ནི་གལ་སྲིད་དེ་འདྲས་བྱུང་བ་ཡིན་ན་ཁྱེད་རང་ཐུགས་སུ་ཐུགས་བཞག་ན་ཡག་པོ་ཡོང་གི་རེད་གལ་སྲིད་ད་དེ་འདྲས་གནས་སྟངས་ལ་བལྟས་པ་ཡིན་ན་ང་ཚོ་ཕེབས་མི་སྲིད་པ་དེ་འདྲ་མ་རེད་དེ་འདྲས་བྱེད་དུས་སྐུ་སྲུང་ཕན་ཐོགས་སྲིད་པ་རེད་འདུག་འདུག་འདུག་བྱས་གསུང་ཡས་ཀྱི་དེ་འདྲས་ཀྱི། བཀའ་མོལ་གནང་ཕྱོགས་ལོ་རིམ་པ་ཁ་ཤས་ཡོད་པ་རེད། ཨོ་དེ་ཚོ་གནང་བྱས་ཨ་ནི་ད་ཕེབས་སྒྲིག་དེ་ཚོ་ཚགས་ཚུད་པོ་ཞེ་པོ་ཅིག་བྱུང་འདུག་ཨ། ཨ་ནི་དེ་ག་ནང་བཞིན་གྱི་དེ་འདྲ་སྒྲོལ་དཀར་ལགས་གསུངས་པ་ནང་ལྟར་རེད། རྒྱལ་བའི་སྦུག་དམ་དེ་ཚོ་ད་ནི་ལྕོག་སྟེང་ཏཱ་བླ་མ་ཐུབ་བསྟན་ནོར་བཟང་གི་ཁོ་རང་དྲུང་ཡིག་ཆེན་མོ་རེད་བ། ད་གལ་སྲིད་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་ཡག་དེ་ད་མཐོ་རིམ་དེ་ཚོས་ཧ་གོ་དུས་སྐབས་སུ་ད་ཏཱ་བླ་མ་ཐུབ་བསྟན་ནོར་བཟང་གིས་ད་རྒྱལ་བ་རིན་པོ་ཆེ་ཨ་ནི་ལུང་ལས་ཀྱི་སྦུག་དམ་དེ། ད་ཨ་ནི་སིམ་ལའི་ཆིངས་ཡིག་གཉིས་འདུག་ཟེར་ཅིག་ད་དེ་ཚོ་རྩ་འགངས་ཆེན་པོ་རེད་ཟེར་ཨ་ནི་ཁོང་རང་གི་ཉི་མ་གཅིག་ཙམ་གྱི་སྔོན་ལ་བོང་བུ་དེ་འདྲ་ལ་ག་རེ་ཟེར་ན་ད་ང་ཚོས་ཕད་ཀོག་དེ་འདྲ་བཀལ་བྱས་དེ་ཚོའི་ནང་ལ་བླུགས་བྱས་སྒྲུག་ལེན་མཁན་ཡིན་མདོག་མདོག་གི་རྣམ་པས་དེ་འདྲས་བྱས་བྱས་སྔོན་ལ་ཐོན་འགྲོ་ཡག་དང་གཙོ་ཆེ་ཤོས་དེ་མགྲོན་གཉེར་ཕ་ལྷ་གིས་བང་རིམ་པ་མང་པོ་ཞིག་རེད་འཆར་གཞི་རིམ་པ་མང་པོ་ཞིག་བྲིས་གནང་བྱས་སྐུ་སྲུང་དམག་མི་ཡིན་ན་རེད་གྲྭ་བཞི་དམག་མི་ཡིན་ན་རེད་ད་དེ་ཚོ་གི་སྲུང་བྱ་བྱེད་སྟངས་རེད་དེ་ག་ནང་བཞིན་གྱི། ཨ་ནི་མར་ཐོན་ཕྱོགས་དེ་ལ་རིམ་པ་ལོ་གཅིག་ཡབ་གཞིས་སྐུ་འཁོར་དང་བཀའ་བློན་བཀའ་ཤག་དང་དེ་ག་ནང་བཞིན་རྒྱལ་བ་རིན་པོ་ཆེ་དང་རིམ་པ་ལོ་མང་པོ་ཐོན་དེ་ག་ནང་བཞིན་ནོར་བུ་གླིང་གི་བསྲུང་བྱའི་ནང་ལ་འགྱུར་བ་ག་འདྲ་ཐོན་མདོར་བསྡུས་ནས་བཤད་ན་ཕ་ལྷ་བས་བཀའ་བཏང་བ་བསྡད་ཤོག་བསྡད་ཤོག་བྱ་རྒྱུ་ལ་ཏག་ཏག་ཏག་སེ་ཡོང་དགོས་པའི་ཀྱི་འཆར་གཞི་དེ་འདྲ་ཅིག་བཏིང་གནང་འདུག་བ་བྱས་ཙང་འདི་ཚོ་ལ་བལྟས་པ་ཡིན་ན་ཧང་སངས་ཡས་ཀྱི་ཅིག་རླབས་ཆེན་པོ་དང་ཧང་སངས་ཡས་ཀྱི་ཅིག་རྒྱ་ཆེན་པོ་ཞེ་དྲག་ཅིག་ད་ལྟ་སྟོབས་ལགས་ཀྱིས་སྦུག་དམ་དེའི་གསུང་གི་ལ་དེ་ག་ནང་བཞིན་ཡང་ད་ལྟ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་ཆ་མཚོན་པའི་སྲིད་ཞི་བདེ་སྐྱིད་མ་དེ་ལྷན་རྒྱས་ལ་བསྣམས་ཐུབ་པ་བྱུང་བར་བ་ད་དེ་གའི་སྒང་ག་ལོ་དུས་ད་ལྟ་བར་ལ་ཤུགས་རྐྱེན་ཐེབས་ཐུབ་པའི་ལོ་རྒྱུས་ཀྱི་དཔང་པོ་ཞུས་ན་རྩ་ཆེན་པོ་ཞེ་བོ་ཅིག་ཆགས་བསྡད་ཡོད་བ་དེ་གའི་ཚང་མ། གྲོ་ག་ལ་ད་དེ་ཚོའི་གྲས་ཅིག་གཞུང་འདི་གི་རྒྱུན་འཛིན་དང་གཞུང་འདི་གི་ལམ་ལུགས་ཡིན་པ་མཚོན་པར་བྱེད་ཀྱི་ད་གལ་ཆེ་ཤོས་ལ་ཆགས་བསྡད་བ་དཔེ་བཤད་ན་རྒྱལ་བ་རིན་པོ་ཆེའི་སྦུག་དམ་འདི་ནི་རྒྱལ་བ་རིན་པོ་ཆེའི་གི་རྒྱལ་པོ་འདིར་རྒྱལ་པོ་དེ་གི་ཐམ་ག་དང་རྒྱལ་པོ་དང་རྒྱལ་པོ་ཐམ་ག་གཉིས་ཆ་ལོ་རྒྱ་མིའི་འོག་ལ་ཤོར་མེད་པ་འདི་གི་བོད་དེ་རྒྱ་མིའི་འོག་ལ་སྦས་ཏེ་ས་ཆ་ད་ཤོར་རེད་དེ་ཡིན་ན་ལ་ཆབ་སྲིད་ཀྱི་དབང་བསྒྱུར་དེ་ཤོར་མེད་པ་གི་རྣམ་པ་ཤུགས་ཆེ་ཤོས་གཅིག་ཆགས་བསྡད་ཀྱི་ཡོད་རེད་བ་ཨ་ནི་གཉིས་པ་དེ་བཀའ་ཤག་གི་ཐམ་ག་དེ་ལ་ཆ་བཞག་པ་ཡིན་ན་ལ་སྲིད་ཞི་བདེ་སྐྱིད་མ་ཡ་བཀའ་ཤག་དེ་བོད་ཀྱི་གཞུང་གི་ཞི་དྲག་གི་ལས་ཀ་བྱེད་མཁན་གཙོ་བོ་དེ་རེད་བ་བྱས་ཙང་འདིའི་ཐམ་ག་དེ་ཚུར་གཅིག་ང་ཚོས་གདན་འདྲེན་ཞུ་ཐུབ་པ་དེ་སྦུག་དམ་དང་ལྷན་རྒྱས་ལ་བོས་ཏེ། བཀའ་བློན་ཚུར་ཕེབས་ཡོད་རེད། བཀའ་ཤག་ཐམ་ག་ཚུར་ཕེབས་ཡོད་རེད། ད་ཐམ་ག་དང་སི་ཏི་གོ་སོའི་ལུང་ལས་ཀྱི་ཁྲིམས་ལུགས་ཀྱི་དབང་བསྒྱུར་ཡས་ཀྱི་མཚོན་དོན་དེ་རེད་བ་ཁྲིམས་ཀྱི་དབང་བསྒྱུར་ཐུབ་པའི་ཀྱི་དབང་ཆའི་ཀྱི་མཚོན་དོན་རེད་བ་འདི་གཉིས་ཆ་ལོ་རྒྱལ་པོ་དང་ནི་སྲིད་གཞུང་གཉིས་ཆ་ལོ་ཀྱི་ཐམ་ག་དང་རྒྱལ་པོ་དང་སྲིད་གཞུང་གཉིས་ཆ་ལོ་ཕྱོགས་གཡོལ་ཕེབས་ཐུབ་པ་དང་ཉེན་གཡོལ་ཕེབས་ཐུབ་པ་དེ་བོད་གཞུང་ཟེར་མཁན་དེ་རྒྱ་ནག་འོག་ལ་ཆ་ཚང་ཤོར་བ་རེད་ཟེར་ན་ས་ཆ་ད་ཤོར་རེད་དེ་ནས་ཆབ་སྲིད་ཀྱི་དབང་ཆ་ཤོར་ཡོད་པ་མ་རེད་བ་མ་ཤོར་བ་ཡིན་པ་སོང་ཙང་ང་ཚོ་དེ་འདྲ་བཙན་བྱོལ་བོད་མིའི་སྐྱབས་བཅོལ་གྱི་གཞུང་ཟེར་གྱི་ཡོད་ན་འདྲ་བཙན་བྱོལ་བོད་མིའི་གཞུང་ཟེར་གྱི་ཡོད་ན་འདྲ་དེ་འདྲས་ཀྱི་གནས་བབ་ཞིག་ལ་ང་རང་ཚོས་ཀྱི་ངོས་འཛིན་ཞུ་ཡས་དང་དེ་འདྲས་ཀྱི་གནས་བབ་ཞིག་ལ་དེ་འདྲ་ཚགས་ཚུད་པོ་ཆགས་བསྡད་ཀྱི་ཡོད་རེད། ད་གཉིས་ནས་ང་ཚོས་ཀྱི་ད་འདིའི་གི་དཔེ་བཤད་ན་ང་ཚོའི་གཞུང་ལ་བྱས་ན་དམངས་གཙོའི་གཞུང་གི་ཨ་ནི་སྲིད་སྐྱོང་བརྗེ་པོ་རྒྱག་དུས་ཀྱི་དབང་ཆ་དེ་དེ་རིང་ནས་ངས་འཛིན་པའི་ད་དེ་རིང་ནས་ཁོ་དབང་ཆ་མེད་པ་ཆགས་ཡས་གི་སྲིད་སྐྱོང་ཟུར་བ་ལ་དབང་ཆ་མེད་པ་དང་སྲིད་སྐྱོང་ཡ་གསར་བ་དེ་ལ་དབང་ཆ་ཐོབ་པ་ཟེར་གི་རྣམ་པ་མཚོན་ཡས་དེ་བཀའ་དམ་སྲིད་ཞི་བདེ་སྐྱིད་མ་དེ་གནང་གི་འདུག་ཨ། བྱས་ཙང་འདིའི་གི་ང་ཚོས་གི་གཅིག་ནས་གཞུང་འདིའི་རྒྱུན་འཛིན་དང་གཉིས་ནས་བཀའ་དམ་འདིའི་གི་ལུང་ལས་གི་དབང་ཆ་ཕར་ཚུར་བརྒྱུད་སྤྲོད་བྱས་པའི་གི་མཚམས་ཅིག་མཚོན་པར་བྱེད་ཀྱི་འདུག་ཨ། བྱས་ཙང་དེ་ང་ཚོས་གི་གལ་ཆེ་བ་ཞེ་བོ་ཅིག་ཆགས་བསྡད་ད་ད་དེ་དང་མཉམ་དུ་བོད་དེ་རང་བཙན་གི་རྒྱལ་ཁབ་ཡིན་པའི་གི་ཆིངས་ཡིག་མང་པོ་ཞེ་བོ་ཅིག་བཞག་ཡོད་རེད་འདིའི་ནང་ནས་ཆིངས་ཡིག་ཆ་ཚང་ཤོས་དང་ཆིངས་ཡིག་ཡག་ཤོས་ལོ་ཅིག་རང་བཙན་གི་རྒྱལ་ཁབ་ཅིག་ཡིན་པའི་གི་རྣམ་པ་མཚོན་ཡས་ཡག་ཤོས་ལོ་ཅིག་སིམ་ལའི་ཆིངས་ཡིག་དེ་ཆགས་བསྡད་གི་ཡོད་རེད་བ་བྱས་ཙང་དེ་ཡང་ག་རེ་ཚུར་ཅིག་གདན་འདྲེན་ཞུ་ཐུབ་ཅིག་གང་བྱས་ད་དེའི་དུས་ལ་བོད་དེ་རང་བཙན་ཡིན་པའི་དཔང་རྟགས་ཨ་ནི་རང་བཙན་རྒྱལ་ཁབ་འདི་གི་རྒྱལ་པོ་དང་སྲིད་གཞུང་གི་ལས་ཀྱི་སྣེ་མོར་གཏོགས་པ་ཐམས་ཅད་ཚུར་ཅིག་ཕེབས་ཐུབ་པ་མ་ཚད་འདི་གི་ཨ་ནི་ལུང་ལས་ཀྱི་དབང་བསྒྱུར་བྱེད་ཀྱི་དབང་བསྒྱུར་ཡོད་པ་དང་དབང་བསྒྱུར་དབང་བསྒྱུར་བའི་བསྒྱུར་བར་བྱེད་ཀྱི་ཐམ་ག་དེ་ཚང་མ་ཚུར་གདན་འདྲེན་ཞུ་ཐུབ་པ་འདི་གི་ཡང་ང་ཚོའི་འདུག་ས་ནས་རྒྱལ་ཁབ་བོད་དེ་ཕར་ས་ཆ་དེ་ཤོར་རེད་དེ་ཡིན་ན་ལ་ཡག་ས་ནས་བསམ་བློ་བཏང་བ་ན་དེ་ཚོ་ཚང་མ་ང་ཚོ་དེ་འདྲ་དེ་ཅིག་ཧྲ་ཏག་ཏག་ལ་འཇོལ་བ་དང་ཨ་ནི་ཁོ་རྒྱུད་འཛིན་ལུས་ཀྱི་མ་རྣམ་པ་ཚོས་མཚོན་པར་འགྲོ་གི་ཡོད་པ་སོང་ཙང་འདི་ཚོས་ཀྱི་ཡང་དམིགས་བསལ་གྱི་ང་ཚོའི་ཀར་ས་ཆ་ལ་ཤོར་རེད་དེ་ཡིན་ནའང་ང་ཚོས་བྱེད་ཐུབ་པའི་ལས་ཀ་ཚང་མ་བྱས་འདུག་བསམ་བསམ་ཚོར་གི་འདུག་བ་ལང། ལགས་སོ། བྱས་ཙང་ད་དེ་ནས་རྒྱལ་བ་རིན་པོ་ཆེ་ད་ནོར་གླིང་ཕོ་བྲང་ནས་ཕེབས་ཡག་གི་དགོངས་པའི་ཐོག་ནས་ཨ་ནི་གསང་བ་དམ་པོའི་ཐོག་ནས་གྲ་སྒྲིག་འདུག་སེ་གནང་ཡོད་རེད་ལགས་ད་ཡིན་ནའི་ལས་དེ་ནས་ཉིན་ཤས་གོང་ནས་ཁོང་རྣམ་ཚོས་ཅིག་གི་སྐོར་གཡེང་གནང་ཡག་ད་འདི་གས་ད་སྟོབས་ལགས་ཀྱིས་གོང་ལ་གསུངས་སོང་ད་གྲ་སྒྲིག་ཞིབ་པོ་ཅིག་གནང་ཡོད་རེད་ཡིན་ནའི་ལས་སྐབས་དེ་དུས་དོགས་གཞི་སྐྱེ་ཡག་གི་ཕྱག་བྲིས་བརྗེ་འཇོག་གནང་ཡོད་ཟེར་བ་ད་དེ་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་སེ་ཅིག་གནང་བཞག། ད་ཉི་མ་ཁ་ཤས་ཅིག་སྔོན་ནས་རེད་ནོར་བུ་གླིང་ཁའི་ནང་གི་ཞུ་སྙན་གྱི་ད་ས་དབང་རྣམ་པ་ཚོ་དང། སྤྱི་ཁྱབ་མཁན་པོ་ཁོང་ཚོས་ཨ་ནི། དགོང་དག་མཚོ་ནག་མགོ་ཆ་ཅན་བྱས་ནས་སྐོར་གཡེང་འགྲོ་གི་རེད་ད། འདི་ག་སོག་རེད་ཁོང་ཚོས་འདི་རུ་འདི་རེད་རྗེས་མ་རྒྱལ་བ་རིན་པོ་ཆེ་གལ་སྲིད་ཕེབས་དགོས་ཀྱི་ཡོད་མེད་ཀྱི་མི་དོགས་པ་མི་འཇུག་མཁན་ཆེད་དུ་དོགས་པ་མ་ཆགས་ཀྱི་ཆེད་དུ། ད་ཁོང་ཚོ་གློ་བུར་གློ་བུར་ལ། སྐོར་གཡེང་ལ་ཕེབས་ཀྱི་རེད་སྐོར་གཡེང་ལ་ཕེབས་ས་རུབ་ནི་རེད་ས་རུབ་ནི་ཞེ་དྲག་ཕེབས་ཀྱི་རེད་སྐོར་གཡེང་ལ་ཕེབས་ནས་ནོར་བུ་ནོར་བུ་གླིང་གའི་གཞུང་སྒོ་ནས་དོན་ཐེག་གི་རེད་ཁོང་ཚོས།

ཐབས་ཤེས་ཞིབ་པོ་ཅིག་གནང་ཐུབ་པ་རེད་འདི་སྔོན་ནས་གྲ་སྒྲིག་ཞིབ་པོ་ཅིག་གནང་ཐུབ་པ་རེད་ཁོང་ཚོས་ཁྱད་མཚར་པོ་ཅིག་ད་ཕེབས་པའི་དངོས་གཞི་ག་དུས་རེད་ད་ཚེས་པ་བརྒྱད་ཀྱི་ཉིན་ག་དེ་ཚེས་པ་བརྒྱད་ཀྱི་སྔ་དྲོ་རྐྱང་ཐང་ཁ་རྒྱ་མིའི་རླངས་འཁོར་བབས་ཚུགས་ནས་དམག་སྒར་གྱི་མེ་སྒྱོགས་གཉིས་བརྒྱབ་པ་དེ་ནོར་གླིང་ཕོ་བྲང་གི་བྱང་སྒོའི་ཉེ་འགྲམ་འཁྱིལ་ཆུ་ཞིག་གི་ནང་བབས་པས་དེ་ནི་རྒྱ་མིས་ཕོ་བྲང་ལ་ཁ་གཏད་དེ་དྲག་གནོན་བྱེད་རྒྱུའི་སྟ་གོན་ཡིན་པ་ཡིད་ཆེས་བྱས་ཟེར། ད་དེའི་ཉིན་ག་དེ་ཆུ་ཚོད་ཞོགས་ཀ་ཆུ་ཚོད་བརྒྱད་པའི་སྒང་ལ་རྒྱ་མིའི་དམག་སྒར་ཅིག་ཡོད་རེད་རྐྱང་ཐང་ན་ཁ་ནས་འདི་ནས་ཚུར་མེ་སྒྱོགས་ཀྱི་ཚོད་ལྟ་བྱས་པ་འདྲ་འདུག་ག་ད་ཁོང་ཚོས་ཚོད་དཔག་ཡག་ཞིག་ཡིན་པ་འདྲ་འདུག་དེ་འདྲའི་ཞིག་མེ་སྒྱོགས་གཉིས་ཤིག་བརྒྱབ་ཡོང་བ་རེད་མེ་སྒྱོགས་གཉིས་པོ་དེ་འདི། ནོར་བུ་གླིང་གའི་ཕོ་བྲང་བར་རང་མ་སླེབས་ཙམ་དེར་ཆུའི་ནང་ལ་ཟགས་པ་རེད་གཉིས་ཆ་བཞག་ཡོད་མ་རེད་ད་དེ་ཁོང་ཚོས་ཚོད་ལྟ་རེད་ཟེར་གི་འོག་རེད་ལྟ་བོད་པའི་དོགས་པ་འདི་བྱེད་ཀྱི་ཡོད་རེད། དེས་མ་ཚད་ཟེར་བཀའ་བློན་ང་ཕོད་ནས་གོང་ས་ཆེན་པོར་ཞུ་ཡིག་ཅིག་ཡོད་པ་དེ་དང་ཆབས་ཅིག་རྒྱ་དཔོན་ཐན་ཀོ་སན་ནས་གོང་ས་ཆེན་པོར་ཕྱག་བྲིས་ཅིག་ཕུལ་ཡོད་རེད་ཟེར་ད་འདིའི་ཉིན་གང་འདིར་ད་ལྟ་ཚེས་པ་བརྒྱད་ཀྱི་ཉིན་གང་འདི་ང་ཕོད་ཀྱིས་སྐུ་མདུན་ལ་སྙན་ཞུ་ཅིག་ཕུལ་ཡོད་རེད་འདིའི་སྒང་ལ་ཐན་ཀོ་སན་གྱིས་སྙན་ཞུ་ཅིག་ཕུལ་ཡོད་རེད། སྙན་ཞུ་འདི་ནང་ལ་འདི་ཟེར་གྱི་ཡོད་རེད་ད། ྋགོང་ས་ཆེན་པོར་ཕྱག་བྲིས་ཕུལ་བའི་ནང་ལ་ལོག་སྤྱོད་མི་མང་རྣམས་མཐར་སྐྲོད་བྱེད་རྒྱུ་ངེས་པས། ྋགོང་ས་ཆེན་པོ་ཕོ་བྲང་གི་ལྕགས་རི་སེར་པོའི་ནང་གང་འདྲ་ཞིག་ལ་བཞུགས་སྒོ་ཡོད་ནས་ས་ཁྲ་གསལ་པོ་ཞིག་བཀོད་ནས་ཐན་ཀོ་སན་ལ་གནང་རོགས་གནང་དེ་ལུགས་ཀྱི་མེ་སྒྱོགས་རྒྱག་སྟངས་བྱེད་ཀྱི་ཡིན་ཟེར་ཡོད་རེད་ད། རྒྱལ་བ་རིན་པོ་ཆེ་ལ་ཕྱག་འཚལ་ཡིན་པའི་ཁུལ་རེད་པ། ལོག་སྤྱོད་མི་མང་དེ་གས་དེ་མཐར་སྐྲོད་གཏོང་གི་ཡིན།

རྒྱ་མིས་ང་ཚོར་དྲག་གནོན་བྱེད་རྒྱུ་གཏན་འཁེལ་ཙང་རྒྱལ་བ་རིན་པོ་ཆེ་ཕེབས་པ་བྱུང་ཟེར། ང་ཚོས་རྒྱ་མི་ལ་སྙོན་འཛུགས་གནང་ཡག་དེ་ཡི་གེ་འདི་རེད། ཡི་གེ་འདིའི་ནང་ལ། འདི་ཟེར་གྱི་ཡོད་རེད། རྒྱལ་བ་རིན་པོ་ཆེ་ག་པར་བཞུགས་ཡོད་ས་ཁྲ་བསྐྱོན་རོགས་གནང། ང་ཚོས་བོད་མི་མང་ད་ལོག་སྤྱོད་པ་འདི་ག་དེ་མཐར་སྐྲོད་གཏོང་གི་ཡིན། འོ་ད་འདི་ཡི་གེ་འདི་འདྲ་ཅིག་འབྱོར་བ་རེད་འདི་ཉིན་གང་འདི་ད་ཕེབས་པའི་ཉིན་གང་འདི་རེད། འདི་ནང་འདི་ཟེར་བ་རྒྱལ་བ་རིན་པོ་ཆེ་བྲོས་ཐད་པ་འདྲ་ཡིན་ན་ནི་ཐར་ཡག་རྩ་ནས་ཡོད་མ་རེད། ཕྱོགས་གང་ག་ང་ཚོས་བཀག་ཡོད་ཞེད་སྣང་ཅིག་བསླངས་བཞག་པ་རེད་ཡི་གེ་འདི་ནང་འདི། ཡིན་ནའི་ང་ཚོས་ཤེས་གི་ཡོད་རེད། ས་ཆ་ག་ནས་ག་ནས་ཕེབས་ཡག་ཡིན་པ་དེ་ག་དེ་གཙང་མ་ཡིན་པ་ཅིག་གང་གཱ་ཙུ་དྷ་ཡོ་རེ་མ་ལྟོ་འཕྱེ་རྒྱ་མི་ཡང་ཞེད་སྣང་རབ་ཏུ་བསྐུལ་ནས། ཡི་གེ་འབྱོར་བ་སོགས་སྔ་ཕྱི་མ་གཏོགས་དྲག་གནོན་བྱེད་རྒྱུ་ཡིན་པ་གཏན་གསལ་པོ་མཁྱེན་ཞིང། གལ་ཏེ་གོང་ས་མཆོག་ཕྱོགས་ཡུལ་ལ་ཕེབས་ཐུབ་དབང་ལ་གཞིགས་ཀྱང་རྒྱལ་བ་རིན་པོ་ཆེར་བརྩེ་སེམས་ཀྱིས་འཁོར་བའི་མི་མང་དེ་ཙམ་ཞིག་སྲོག་ཐར་ཐབས་གནང་དགོས་པ་ཞིག་རེད། དེ་ནི་ཁོང་ཚོ་ནོར་གླིང་རང་ནས་རང་རང་སོ་སོའི་ཡུལ་ལ་འགྲོ་རྒྱུ་ཙམ་ལས་གཞན་རེ་བ་མེད། གནས་ཚུལ་དེ་དག་མི་མང་ལ་ཞི་འཇམ་ཐོག་ཇི་ཙམ་གསུངས་ཀྱང། རྒྱལ་བའི་སྐུ་སྲུང་ཞུས་ཏེ་འཆི་ཡང་ཤི་རྒྱུ་ཆོད་པ་ཡིན། ཆོད་པས་དེ་ལ་སྡུག་བསྔལ་དང་ཞེད་སྣང་སྤུ་ཙམ་མེད་མགྲིན་གཅིག་གྱུར་བྱས་ཤིང་རྒྱལ་བ་མཆོག་ཕྱོགས་ཡུལ་ཙམ་ལ་ཕེབས་རྒྱུ་ཡིན་ཚུལ་གསུང་སྟབས་རྩ་བ་ནས་མེད་པ་རེད། ལགས་སྐབས་དེ་དུས་ནི་ང་ཕོད་ནས་ཕྱག་བྲིས་ཅིག་གནང་ཡོད་པ་གསུང་གི་ད་ཕྱག་བྲིས་དེ་ད་ལྟ་ཕ་གཅིག་གི་ལོ་རྒྱུས་ཀྱི་ད་གནས་སྟངས་ཐོག་ནས་གཟིགས་དུས་རྒན་སྟོབས་ལགས་ཀྱིས་ངོས་འཛིན་ག་འདྲ་ཅིག་གནང་གི་ཡོད་ན་གསུང་ཡ་བྱས་པ་ནི་ཡང་ང་ཕོད་ཀྱིས་གསང་བརྡ་གནང་བ་ཅིག་ལ་ངོས་འཛིན་གནང་མཁན་ཅིག་གི་ཡོང་གི་དང། ད་དེ་དུས་སྐབས་ལ་ང་ཕོད་ཀྱི་གནང་སྟངས་དེ་བཤད་ཐུབ་ཡས་མེད་སྐྱོ་ལུས་སུ་རེད་ད་ལྟ་ཡང་རྒྱུ་མཚན་ག་རེ་རེད་ཟེར་ན་ཕྱོགས་གཅིག་ནས་ནི་གསང་བརྡ་གནང་གི་ཡོད་པ་བཟོ་འདྲ་ཞིག་འདུག་ཨ་ཕོ་བྲང་ག་པར་བཞུགས་དང་དེ་ལ་ས་ཐིག་བྲིས་དགོས་ཡས་ཀྱི་སྐོར་དུ་ཕྱོགས་གཅིག་ནས་ནི་ཡང་ཆོས་ཐོག་ཕེབས་ཡས་ཀྱི་འཆར་གཞི་དག་ཡོད་ཀྱི་མ་རེད་གལ་སྲིད་ནི་ཕེབས་པ་ཡིན་ནའང་ཉེན་གཡོལ་ལ་ཕེབས་ན་ཕེབས་ཐུབ་ཀྱི་མ་རེད་ཟེར་ཅིག་ཅིག་ཡང་ཕྱག་བྲིས་ལ་འདི་འདྲ་ཞིག་ད་བསླེབས་འདུག་ཨ། བྱས་ཙང་དེ་བྱེད་དུས་སྐབས་སུ་ཆོས་ཐོག་ལ་མ་ཕེབས་པ་ཡིན་པ་ཡིན་ན་ཅིག།

ཨོ་ད། དེ་ཉེན་ཁ་ཅིག་ཡོད་ས་རེད་ད་ཟེར་འབྱོར་བ། གལ་སྲིད་ནི་ང་ཕོད་ཀྱིས་བོད་དམག་ཁུལ་ཁང་གི་བྱེད་སྟངས་དེ་ཧ་གོ་དགོས་རེད་པ། རེད་བྱེད་རེད་བྱེད་སྟངས་རེད། དེ་ཧ་གོ་དུས་སྐབས་སུ་སྲིད་ཇུས་སི་ན་དྲ་ཁུལ་གི་འཆར་གཞི་ལུགས་དེ་ཧ་གོ་དུས་སྐབས་སུ་དེ་ལ་བལྟས་པ་ཡིན་ན་ཨོ་ད་ཅིག་གི་ཉེན་ཁ་ཅིག་འདུག་ད་ཟེར་ཅིག་རྒྱ་མིས་གི། ཨོ་དེའི་གི། ད་རྒྱལ་བ་རིན་པོ་ཆེ་མཆོག་ཉེན་གཡོལ་ལ་ཕེབས་ན་ཡ་གི་ཡང་གཞན་པ་གི་ཤུགས་རྐྱེན་སྤྲད་གཙོ་དེ་ང་ཕོད་ཀྱི་ཕྱག་བྲིས་དེ་དང་ཨ་ནི་ལྷ་ས་གི་གཡས་གཡོན་དེ་ལ་དཔེ་བྱས་ན་ནོར་བུ་གླིང་བྱང་བྱང་སྒོའི་འཁྲིས་དེ་ཚོ་ལ་མེ་སྒྱོགས་ཤིག་དང་ཨ་ནི་རྒྱ་ནག་ཁོ་རང་ཚོའི་རླངས་འཁོར་འབབ་ཚུགས་ཡལ་འདུག་ལ་མེ་སྒྱོགས་དེ་འདྲ་ཞིག་བརྒྱབ་འདུག་ག་བྱས་ཙང་འདི་དང་ང་ཕོད་ཀྱི་ཕྱག་བྲིས་འདི་ལ་བལྟས་ཀྱིས་ཨོ་ཨོ་ད་རྒྱ་མི་དག་ག་རེད་ད་ཉིན་མོ་ཅིག་ཞི་འགྲིག་ཡོང་ཨེ་དང་ཅིག་ཕ་རིའི་སྤང་རྒྱན་རེད་ད་སུ་སྐུ་ཕྱྭ་ལའང་ཉེན་ཁ་འདུག་ཨ་ཟེར་གྱིས་ཞེད་སྣང་སྐྱེས་ཤིག་གིས་གནད་དོན་འདི་ཚོ་ལ་ཆགས་བསྡད་འདུག་ཨ། བྱས་ཙང་འདི་བྱེད་དུས་སྐབས་སུ་ད་ང་ཕོད་ཀྱི་གསང་བྲིས་འདི་རེད་ཟེར་བཤད་དུས་བཤད་ལ་དཀའ་ལས་ཁག་པོ་ཞིག་འདུག་ཨ་ཕྱོགས་གཉིས་ཆ་ལ་བསམ་བློ་བཏང་ཡོད་ས་ཞིག་ཆགས་བཞག་ལགས་སོ་ལགས། ད་བྱས་ཙང་གནས་སྟངས་འདི་འདྲས་ཅིག་གི་འོག་ནས་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་བཅུ་བདུན་གྱི་ཉིན་མོ་དེ་རྒྱལ་བ་རིན་པོ་ཆེ་ད་ནོར་གླིང་ཕོ་བྲང་ནས་ནི་ཞལ་བྲལ་གནང་དགོས་བྱུང་ཡོད་རེད་ལ་ད་སྐབས་དེ་དུས་ནི་ཞལ་བྲལ་གནང་པའི་རྣམ་པ་དང་འདི་གའི་གི་ཐོག་ལ་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་འདིར་ངོ་སྤྲོད་ཞིག་གནང་བཞག། ས་གླང་ཟླ་བ་གཉིས་པའི་ཚེས་པ་བརྒྱད་དབྱིན་ཇིའི་སྤྱི་ཟླ་གསུམ་པའི་ཏ་རིག་བཅུ་བདུན་རེད། དེའི་དགོང་དྲོའི་ཆུ་ཚོད་བདུན་པ་ཙམ་ལ་ཁ་དང་གྲྭ་བཞི་མདའ་དཔོན་བཀྲ་ཤིས་དཔལ་ར་བ་རྡོ་རྗེ་དགྲ་འདུལ་ནས་དམག་མི་དྲག་སྒྲུག་དྲུག་ཅུ་ཐམ་པ་ཁྲིད་དེ་ར་མ་སྒང་གྲུ་ཁ་སྲུང་བར་སྔོན་འགྲོ་བྱས་པ་རེད། ཁོང་ནོར་བུ་གླིང་གི་ནང་ནས་ཐོན་ཡོད་མ་རེད། རྩེ་ཕོ་བྲང་སྲུང་བྱའི་ནང་ནས་དམག་མི་དྲུག་ཅུ་ཐམ་པ་དྲག་སྒྲུག་གིས་བདམས་ནས་ཨ་ནེ་བཀྲ་ཤིས་དཔལ་ར་བ་གི་གྲུ་ཁ་སྲུང་ག་ཕྱིན་པ་རྒྱལ་བ་རིན་པོ་ཆེ་མ་ཕེབས་གོང་དེ་སྔོན་ཙམ་དེར་ཐོན་ཕྱིན་པ་རེད། ད་འདི་རྒྱ་མིས་ཤེས་ཡོད་མ་རེད་རྩེ་ཕོ་བྲང་ནང་ནས་ཐོན་པ་རེད། ནོར་བུ་གླིང་གའི་ནང་ནས་མིའི་ཤིང་གི་འོ་མ་མཁོ་ཐོན་པ་ཡིན་པ། དང་པོ་ནས་རྟ་རི་གཟུགས་གང་གི་གྲ་སྒྲིག་གྲ་རེད། བྱ་སྐྱག་དཀར་པོའི་རིའི་སྟེང་ལ་རྒྱ་མི་སླེབས་ཡོད་མེད་ད་དེ་ལྟ་ག་འགྲོ་དགོས། བྱ་སྐྱག་དཀར་པོའི་རིའི་སྲིད་ཉན་གྱི་གྲུ་ཁ་དེའི་ཕུ་ས་རྟ་ག་རེད། ད་འདི་ནས་ཆུ་ཚོད་དགུ་པར་ས་ཨུ་ཡོབ་གསང་སྒོའི་འགྲམ། དོས་ཁུར་རླངས་འཁོར་རས་ཐོག་ཅན་ཞིག་སྒུག་བསྡད་ཡོད་པ། ད་འདིའི་སྐབས་ལ་ཐབས་ཤེས་ཇི་འདྲ་གནང་གི་ཡོད་རེད།

ཁྱད་མཚར་མཚན་ལ། ཨོ་ཆེས་མ་ལན་བཏགས་ནས་ཡིན་ན་མ་ཕོ་བྲང་ལ་རྒྱུག་ལོས་ཡང་འགྲོ་གི་ཡོད་ཟེར་ནས་དངོས་གནས་འགྲོ་གི་ཡར་ཁོང་ཚོ་ཕྱིན་ཡིན་ནས་རྒྱུག་ལོས་ཡང་ཁོང་ཚོ་ཡིན་ན་མ་འཇུག་རོལ་ཡོད་པ་དག་རྣམས་ཀྱང་ད་ཁོང་ཚོ་འཇུག་རོལ་བར་གོ་ཆེ་ཟེར་ནས་ཁོང་ཚོ་འཇོག་བྱས་ད་འདི་འདྲས་ཉིན་མ་གཅིག་གཉིས་སྟ་གོན་བྱས་པ་རེད་ལ Rehearsal ནས་ཟིག་འདུག་ད་ཁོང་ཚོ་འདི་ཆིག་བསྡད་པ་རེད་ད་འདི་ནས་ཆུ་ཚོད་དགུ་པ་ཙམ་ལ་དབུ་གཡོག་གསང་སྒོའི་འགྲམ་དུ་དོས་ཁུར་རླངས་འཁོར་རས་ཐོག་ཅན་ཞིག་སྒུག་བསྡད་ཡོད་པ་ནང་རྒྱལ་ཡུམ་ཆེན་མོ་ཡབ་གཞིས་སྐུ་འཁོར་དང་གསོལ་གཟིམ་མཆོད་གསུམ་བཅས་ཕེབས་ཏེ་བདེ་སྐྱིད་གླིང་ཁའི་ཉེ་འགྲམ་རླངས་འཁོར་ལས་བཤོལ་ཏེ་ཁྱེད་རྒྱ་ར་མ་གང་ལ་ཕེབས་པ་རེད་ས། ཡིན་ན་མ་ག་དད་འདུག་འདི་སི་བ་ར་ཏག་ཐུབ། རྒྱལ་ཡུམ་ཆེན་མོ་ཆེ་དང་ཆུ་ཚོད་དགུ་པ་འདི་ནང་འཛུལ་ན། མོ་ཊ་འདི་ནང་འཛུལ་ན། ཨ་ནི་ཡིན་ན་མ་ག་ནས་བཀའ་ཐང་ནི་ཟེང་གོ་བྱེད། ང་ཚོ་མདེའུ་ལེན་ཡག་འགྲོ་གི་ཡོད་ཅེས་ནས་རྩེ་ཕོ་བྲང་ལ་མདེའུ་ལེན་ཡག་འགྲོ་གི་ཡོད་ཅེས་ནས་ཏག་རླངས་འཁོར་དེ་ཕྱིན་པ། ཐོན་པ་ཏག་སྒོ་རྒྱག་གི་བར་སྒོ་བརྒྱབ་ནས་རླངས་འཁོར་དེ་དེ་ན་ཡང་ཕྱིན། བདེ་སྐྱིད་གླིང་ཁའི་ཁ་ཐུག་སླེབས་ཏག་རྒྱལ་ཡུམ་ཆེན་མོ་ཆེ་དག་བབས་ནས། འདི་ན་མ་ག་ར་མ་སྒང་ལ་ཕར་ཐད་རླངས་འཁོར་དེ་ཕྱིན་བྱ་རྩེ་རུ་བཅད་མཐོ་བོ་ལོག་གི་མ་རེད། ཡོད་བསྡད་དེ་བར་སྟག་ཚུགས་ལོག་གི་ཡོང་བ་ཁོང་ཚོས་ཨོ་ད་འདི་འདྲས་སེ་ཐབས་ཤེས་གནང་བཞག་པ་རེད། ད་དེ་ནས་ངང་འཛོམས་ནས་ས་ཆུ་ཚོད་ཕལ་ཆེར་དགུ་དང་ཕྱེད་ཀ་ཟིན་མེད་འགྲོ། འདི་འདྲས་ཀྱིས་ནས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མགོན་པོ་ཁང་དུ་འཕྲིན་སྐྱེམས་དང་སྙན་ཤལ་འབུལ་གནང་བསྩལ་ཏེ་ས་མགོན་པོ་ཁང་ལ་སྙན་ཤལ་ཐུགས་ཁ་ཕེབས་རེད་རྒྱལ་བ་རིན་པོ་ཆེ་གཟིམ་ཆུང་དུ་ཕྱིར་ཕེབས་ནས་ན་བཟའ་སྐྱ་ཆས་ཟངས་མདོག་དང། ད་རྒྱལ་བ་རིན་པོ་ཆེས་ན་བཟའ་སྐྱ་ཆས་ཟངས་མདོག་ཅིག་བཞེས་ཡོག་རེད་དབུ་ཞྭ་ཨོ་མོ་སུ་ལུག་གི་ཏྲི་ཟོས་ཞྭ་མོ་ཡོང་གི་འདུག་ག་ཨོ་ད་འདིའི་གྲང་ས་མདོག་ཅིག་དབུ་ཞྭ་འདི་འདྲས་ཅིག་བཞེས་བྱས་ད་ན་བཟའ་སྐྱ་ཆས་གནང་རེད་རྒྱལ་བ་རིན་པོ་ཆེས། སོགས་ཆས་བཞེས་ཀྱིས་ཆུ་ཚོད་བཅུ་པའི་ཐོག་སྐུ་བཅར་སྤྱི་མཁན་དགའ་བྲང་བློ་བཟང་རིག་འཛིན་དང་མཁན་མགྲོན་ཆེ་བ་ཕ་ལྷ་ཐུབ་བསྟན་འོད་ལྡན་སྐུ་སྲུང་མདའ་དཔོན་སྟག་ལྷ་ཕུན་ཚོགས་བཀྲ་ཤིས་བཅས་སྐུ་ཆས་བརྗེས་ཏེ་ས་ཕེབས་སྒུག་ཞུས་ཡོད་པ། ཁོང་ཚོ་ཉིན་སྔོན་མ་ནས་ཕོ་བྲང་ལྕགས་རི་ཕྱི་ནང་དང་གཟིམ་སྒོ་ཡས་མས་སུ་སྲུང་བྱ་བར་གཟིགས་སྐོར་ཕེབས་པ་ལྟར་སྔོན་ཕེབས་ཀྱི་རྗེས་སུ་གོང་ས་མཆོག་སྐུ་ཕྲག་ཏུ་མེ་མདའ་རིང་མདའ་ཞིག་བསྣམས་ཏེ་དམག་དཀྱུས་གཞན་གཉིས་མཉམ་དུ་ཞབས་ཕྱིའི་ཟོལ་དུ་ལྷོ་སྒོ་བརྒྱུད་ཤར་རྒྱག་གྲུ་ཁའི་ཕྱོགས་ལ་ཕེབས་པ་རེད། ས་རྒྱལ་བ་རིན་པོ་ཆེ་ཞབས་ཕྱི་བྱས་ནས་ཕེབས་པ་རེད་ཁོ་ཚོས་ཞབས་ཕྱིའི་ཟོལ་བྱས་ནས་སྐུ་རྒྱབ་དེ་མེ་མདའ་ཅིག་བསྣམས། ཨ་ནི་སྐུ་དྲག་དེ་མ་ཕེབས་པའི་གང་ལེགས་པས་ཞབས་ཕྱི་ཅིག་ཡིན་པོ་ཆང་ཚ་ཅིག་དང་རྣམས་ཆད་ལྟ། ཁོ་ཚོས་ནམ་རྒྱུན་ཆ་ཅན་ཡིན་པ་ནང་བཞིན་གྱིས་འདུག་བར་ད་རྒྱལ་བ་རིན་པོ་ཆེའི་མཛད་རྣམ་གྱི་ནང་ལས་གནང་ཤག་ང་ཚོས་ཚགས་ཐུག་ཏུ་ཁོང་ཁོ་ཚོ་ནས་ཞུ་དུས་འདི་འདྲས་གསུང་གི་འདུག་ཅེ་ན་ཨ་ནི་འདི་ནས་ལྷོ་སྒོ་ཐོན་ཆུ་ནང་ནས་ཨ་ནི་ཕ་གིའི་གླིང་གའི་གསེང་ལ་ཆིབས་པ་ཅིག་ཉར་བསྡད་ཡོང་དང། ཨོ་ཨ་ནི་ཆིབས་པ་དེ་བཅིབས་བྱས་ཨ་ནི་ར་མ་སྒང་ཕར་ཕྱིན་ནང་ཨོ་དུ་སེ། ཆིབས་བཅུ་ཐབས་ཤེས་རབ་འདི་འདྲ་ན་རྒྱལ་བ་རིན་པོ་ཆེ་ཕེབས་པའི་རྗེས་སུ་ད་ག་ཨ་ནི་འདི་ཕེབས་པ་རེད་ག་སུ་རེད་ཡོངས་འཛིན་རྣམ་པ་གཉིས་དང་ཡང་ཡང་འཁོར་ལོ་ད་ག་རང་ཡོང་བ་རེད་འཁོར་ལོ་ད་ག་ཆེན་རྒྱལ་བ་རིན་པོ་ཆེ་ཕུལ་དུས་ཀོ་ཡང་ཟོལ་བྱས་པ་རེད་ཁོ་ཚོ་ཡང། རྫས་མདེལ་ལེན་ཡག་ཟོལ་བྱས་ཡོངས་འཛིན་རྣམ་པ་ཚོ་ཅི་ད་ཡང་འཁོར་ལོའི་ནང་ལ་ཆེན་ནས་རྫས་མདེལ་ལེན་ཡག་ཟོལ་བྱས་ཞོག་འགོ་རྒྱུའི་ཆེན་ཕེ་ཡང་བདེ་སྐྱིད་གླིང་གའི་ཁ་ཐུག་དེ་བབས་བྱས་ཨ་ནི་འདི་འདྲ་སེ་ཕེབས་པ་རེད་ད་ཁོ་ཚོ་སྒང་ག་ཐར་རེད་ད་འདི་ནས། དེ་ག་དུས་ཚང་མའི་ཞུ་བོ་དེ་ར་ཁ་ཤ་རྒྱ་བུན། ད་རྒྱབ་ལོགས་ནས་རྒྱ་མི་ར་མདའ་ཡོང་གི་མེད་འགྲོ་བསམ་ནས་ར་ཤ་སྡེ་བའི་དམག་མི་བརྒྱ་ཐམ་པ་ཁྲིད་ནས་ཆུ་ཚོད་བཅུ་གཅིག་པའི་ཐུན་ལ་གང་ག་ཐོན་ཚར་རེད་ད་ར་ཤ་སྡེ་བའི་ཆུ་ཚོད་བཅུ་གཉིས་པ་ད་དམག་མི་བརྒྱ་ཐམ་པ་ཁྲིད་ནས་ཕེབས་སྐྱེལ་ཐོན་ཡོང་གི་རེད་ད་ཁོང་ཚོ་ཁོང་ཚོ་ངན་འདི་ངན་འདི་ཅན་འགྲོ་བར་གཉལ་འགྲོ་ཉན་གྱི་རེད་བཀྲ་ཤིས་དཔལ་རབ་ལགས་དམག་མི་དྲུག་ཅུ་ཐམ་པ་ཁྲིད་ནས་སྔོན་ལ་འགྲོ་གི་ཡོད་རེད་དཀྱིལ་དེ་ཁོང་རྣམ་ཚོ་ཡོད་རེད་རྒྱབ་ལོགས་དེ་ཡང་ར་ཤ་ཆེ་ན་འབངས་འབྲུག་བར་བཞི་བཅུ་ཐོག་ནང་ཡིན་པ་འདྲ། ཤར་རྒྱ་གྲུ་ཁའི་ཕྱོགས་ཕེབས་པ་ཕར་ཙམ་གླིང་གསེབ་ནང་བརྒྱ་དཔོན་སྐལ་བཟང་དགྲ་འདུལ་ཆིབས་པ་ཨང་གསར་གི་ཡོད་པ་ཆིབས་ཀྱིས་གྲུ་ཁར་ཆིབས་བསྒྱུར་སྐབས་དང་བླངས་བསྟན་སྲུང་དམག། དམག་མི་ཀུན་དགའ་བསམ་གཏན་དང་བསྟན་པ་དར་རྒྱས་སོགས་དམག་མི་བརྒྱ་ཕྲག་ཁ་ཤས་ཕེབས་བསུར་མཇལ་དར་ཕུལ་ཟེར་ད་ཁོང་ཚོས་ཆུ་ཕ་རི་དེ་བསྡད་པ་རེད་དེ། ར་མ་སྒང་ཟེར་འདི་གྲུ་ཁ་ཅིག་གྲུ་བརྗེ་བ་རེད་ཐག་པས་གྲུ་འཐེན་ནས་ད་རོ་ཡག་གྲུ་བརྗེ་བ་རེད་འདི་གྲོས་ར་ནང་དར་ཕེབས་བྱུང་བ་འདི་ཕེབས་བསུ་ལ་བསྡད་པ་འདྲ་ཆུ་བཞི་སྒང་དྲུག་འོ་ད་མི་འདི་མིང་འདི་འདུག་བ། ཀུན་དགའ་བསམ་གཏན་དང་བསྟན་པ་དར་རྒྱས་སོགས་དམག་མི་བརྒྱ་ཕྲག་སྟོང་ཕྲག་སྐུ་མདུན་གྱི་མི་དེ་མིང་ག་རེ་ཟེར་གྱི་འདུག་བཀའ་གནང་སོང་ཟེར་ཁྱེད་རང་བསྟན་པ་དར་རྒྱས་ཟེར་གྱི་འདུག་ཨོ་ད་རྟེན་འབྲེལ་ཡག་པོ་ཞེ་དྲག་བྱུང་ཟེར་ནས་བཀའ་གནང་མཇལ་དྲག་བྱས་གནང་སོང་ཟེར་ནས་སྐུ་མཆེད་མོ་ང་དེ་འདྲས་གསུང་གི་འདུག་ཁྱེད་རང་སྐབས་རེ་བ་ག་ཚོད་རེ་རྟེན་འབྲེལ་ཡག་པོ་དེ་འདྲས་བྱུང་བ་ཡིན་པ་འདྲ་ཀུན་བདེ་གླིང་བླ་བྲང་གི་ཆིབས་པ་དེ་འདྲ་མང་པོ་ཞིག་གྲ་སྒྲིག་བྱས་པ་རེད་ད་དེ་ཧབ་ཐོབ་རྒྱབ་ནས་ཞོན་པ་རེད་ད། གང་དེབ་བརྒྱུད་དེ་ཐོན་གནང་ལ་ཆུ་ཚོད་བཅུ་བར་སྐུའི་ཡོངས་འཛིན་རྣམ་གཉིས་དང་བཀའ་བློན་ཟུར་ཁང་བཀའ་ཚབ་སྣེའུ་ཤར་བཤད་སྒྲ་བ་བཅས་ཞབས་གྲས་རིགས་བཅས་སྐུ་ཡབ་གསང་སྒོའི་འགྲམ་སླར་ཡང་རླངས་འཁོར་སྒུག་བསྡད་པའི་ནང་ཕེབས་ཏེ་ཡབ་གཞིས་སྐུ་ངོ་རྣམས་ལྟར། རྣམས་ཕེབས་པ་ལྟར་བྱས་ཏེ་གྲུ་ཁར་ཕེབས་ས། ལུང་སྟོབས་ལགས། སྐབས་དེ་དུས་ཀྱི་ད་ལོ་རྒྱུས་ཀྱི་གནས་ཚུལ་འདི་གས་ཡིན་པས་ན། སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་དཔང་པོ་ད་མི་སྣ་མང་པོ་ཅིག་གིས་བཙན་བྱོལ་ནང་ལོགས་ཕེབས་ཐུབ་པ་བྱུང་པ་རེད་ལ་ཁོང་རྣམ་ཚོས་འགྲེལ་བརྗོད་གནང་པ་དང་ད་དེ་འདྲའི་ཡང་གནས་ཚུལ་མང་པོ་ཅིག་ཡོད་རེད། ཡིན་ནའི། ད་ལྟ་སྟོབས་ལགས་ཀྱིས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕར་ཉམས་ཞིབ་གནང་པའི་བརྒྱུད་རིམ་ནང་ལོགས་ལ་རྒྱ་ནག་གཞུང་གིས་ཡང་དེའི་འགྲེལ་བརྗོད་ར་ག་འདྲས་བྱེད་ཀྱི་ཡོད་ན། སྐབས་དེ་དུས་ཟླ་གསུམ་པའི་ཚེས་བཅུ་བདུན་གྱི་ཉིན་ཁར་རྒྱལ་བ་རིན་པོ་ཆེ་ནོར་གླིང་ཕོ་བྲང་ནས་ཉེན་གཡོལ་ལ་ཕེབས་པའི་གནས་སྟངས་དེའི་ཐོག་ལ། གསང་རྒྱ་དམ་པོ་ཞུས་བྱས་རྒྱ་ནག་གཞུང་ཕྱོགས་ཀྱིས་དངོས་གནས་བྱས་པ་ཡིན་ན་དེའི་གནས་ཚུལ་དེ་གས་ཅིག་ཤེས་རྟོགས་བྱུང་ཡོད་མ་རེད། རེད་སྒྲོལ་དཀར་ལགས་ད་རྒྱ་མིའི་སྐབས་དེ་དུས་ཤེས་ཡོད་མ་རེད་བ་ད་ང་ཚོའི་མཐོ་རིམ་གྱི་ད་ལས་སྣེ་མང་པོ་ག་ལ་གང་འཚམ་ཅིག་གི་མཁྱེན་གྱི་འདུག་བ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་དེ་སྐོར་སུ་ནོར་བུ་གླིང་ལ་ཡོད་རྒྱུ་གི་ང་ཚོའི་རྩེ། དྲུང་ཡིག་དང་དང་དྲུང་ཡིག་གི་མཁན་ཆུང་དང་འདི་ཚོས་ཀྱིས་ཤེས་གནང་གི་འདུག་བ་གཞན་དེ་མ་ཡིན་པའི་ང་ཚོས་ཤོད་དྲུང་མང་པོ་ཅིག་མཁྱེན་གྱི་ཡོད་མ་རེད་ནོར་བུ་གླིང་ནང་ལ་བཞུགས་མཁན་གྱི་སེར་མོ་བ་དེ་ཚོས་རིགས་ཀྱི་མང་པོ་ཅིག་མཁྱེན་གྱི་ཡོད་རེད་བ་ཨ་ནི་བཀའ་བློན་དེ་ཚོས་མཁྱེན་གནང་གི་རེད་བ་ད་བཀའ་བློན་ཆ་ཚང་ད་མ་རེད་ནོར་བུ་གླིང་ལ་ཡོད་རྒྱུ་བཀའ་བློན་ཙམ་རེད་བ་ཆ་ཚང་འདི་མི་ཚོ་གཞན་པས་ཀྱིས་མཁྱེན་གྱི་ཡོད་མ་རེད་ཨ་ནི་ནོར་བུ་གླིང་གི་ད་སྲུང་བྱ་བ་མང་པོ་རྒྱལ་སྒོ་སྤེལ་ཏེ་ཕྱི་ནང་བར་གསུམ་ཡོད་རེད་འདི་ཡི་སྲུང་བྱ་མང་པོ་དེ་ཚོས་ཚང་མས་ཀྱི་ལུགས་མཁྱེན་ཡོད་མ་རེད་བ། ད་རྒྱ་མི་དང་དེ་བས་ཀྱི་ཟེར་ན་དོགས་པ་རྣམ་རྟོག་ཁོ་རང་ཅིག་བྱུང་ཡོད་ས་མ་རེད་བ། ད་ཕྱིས་ལ་རྒྱ་མི་ག་རེ་ཟེར་ལབ་བསྡད་རེད་ཟེར་ན་ཨ་ནི་བཙན་ཁྲིད་བྱས་རེད་ལབ་ཡོད་མ་རེད། རྒྱལ་བ་རིན་པོ་ཆེ་ཕེབས་འདོད་ཡོད་མ་རེད་ལོག་སྤྱོད་པས་ཀྱིས་བཙན་ཁྲིད་བྱས་ཞེས་ཨ་ནི་ད་ཚུར་བཙན་ཁྲིད་དེ་ལས་གྲོལ་བ་ན་ཚུར་ཆིབས་བསྒྱུར་གནང་གི་རེད་ཟེར་གི། ཧ་ལམ་རྒྱ་ནག་གིས་ལྔ་བཅུ་ང་དགུ་ནས་དུས་རིང་པོ་ཅིག་བར་དུ་དེ་འདྲ་ཡོད་གི་ཟེར་ན་བཤད་བསྡད་ས། མའོ་ཀྲུའུ་ཞིའི་སྐབས་དུས་ཟླ་གསུམ་པའི་ཉི་ཤུ་རྩ་བརྒྱད་ཀྱི་ཉིན་དེ་ཕལ་ཆེར་འདིའི་ཉིན་དེ་ཡིན་པ་འོས། མའོ་ལ་ད་ལན་འབྱོར་བ་དང་ད་བྱུང་ཡོད་བ་མ་རེད་ཟེར་གི་ཅིག་ཅིག་སྐད་ཆ་དེ་འདྲ་བཤད་བས་ཀི་གནས་ཚུལ་དེ་འདྲ་ཡིག་ཆ་དེ་འདྲ་ཐོན་ཡོང་གི་འདུག་བ་བོད་ཆ་ཚང་ཅིག་ང་ཚོས་བཅིངས་འགྲོལ་བཏང་ཐུབ་ཡོད་བ་མ་རེད་ཟེར་ཞོར་མ་རེད་འོ་འདི་འདྲས་ཀི་སྐད་ཆ་བཤད་འདུག་དེ་ག་ནང་བཞིན་གི་ཏཱ་ལའི་བླ་མ་རྒྱུན་གནང་བ་དེ་དེ་ཅིག་ཆ་ནས་ལུང་བསྟན་སུ་དྲ་དང་མའོ་གི་ཆ་འགྲོ་ཆ་འགྲོ་བྱེད་གི་འདུག་དེ་དངོས་གནས་ཁོ་རང་རྒྱ་ནག་གི་ཡིག་ཆ་ནང་ལ་འདུག་བ། དེ་འདྲ་དགུང་ལོ་ཆུང་ཆུང་རེད་ཏཱ་ལའི་བླ་མ་ད་ཕྱི་རྒྱལ་ལ་ཕེབས་ཚར་རེད་ལོ་ད་ལྟ་ཉི་ཤུ་རྩ་ལྔ་རེད་ད་ཁོ་རང་ད་རུང་ད་ལོ་དུས་ཚོད་ཅིག་ཡོང་གི་མ་རེད་ཚུགས་ད་ལོ་བདུན་ཅུ་ཅིག་ཕྱིན་པའི་རྗེས་ལ་ཨ་ནི་ཁོ་རང་ཚུགས་ཅིག་བསམ་བློ་ཐོངས་ཅིག་ཚུགས་ཡོང་གི་རེད་ཨ་ནི་སྐབས་དེ་དུས་ཙམ་པ་ང་ཚོ་ཅིག་ད་བསྡད་ཡོད་མ་རེད་སྤྱི་ཚོགས་འགྱུར་བ་ག་འདྲ་འགྲོ་རེད་ཟེར་གི། གཏམ་བཤད་ཅིག་ཁུལ་བྱས་རྒྱུ་དེ་ཡིག་ཆ་དེ་རྒྱ་ནག་རང་གི་ཡིག་ཆ་རང་ལ་ཡོང་འདུག་ཏང་གི་ཡིག་ཆ་རང་ལ་ཡོང་བསྡད་ཀྱི་འདུག་ལ། ལོངས་ཞུས་བཟང་གི་ད་སྐབས་དུས་དུས། ཀྱི་རྒྱ་ནག་གི་གནས་སྟངས་དང་ད་ལྟའི་རྒྱ་ནག་གི་གནས་སྟངས་ཁོ་རང་ད་གནམ་སའི་ཁྱད་པར་ཅིག་ཕྱིན་བསྡད་ཡོད་ལ་ང་རང་ཚོ་བོད་པའི་ཁྲོད་ལ་ཆ་བཞག་ནས་ཨ་ནི་མི་རབས་ཀྱི་འགྱུར་བ་ཅིག་ཕྱིན་པ་ཅིག་གི་བྱེད་གི་ཡོད་རེད་གསུམ་པའི་ཚེས་པ་བཅུ་བདུན་ཉིན་ག་གྱོག་རུམ་ཕྱིན་ད་ནོར་གླིང་ཕོ་བྲང་ནས་ཞལ་འཕྲད་གནང་དགོས་འདུག་ཟེར་བྱུང་ཡོད་རེད་ལ་ད་ཡིན་ནའི་ལས་སྐབས་དེ་དུས་ཀྱི་ད་གནས་སྟངས་ཛ་དྲག་ཅིག་གི་འོག་ལ་ནོར་གླིང་ཕོ་བྲང་ནས་ཕེབས་ཐུབ་ད་ག་རང་ཅིག་གི་ཡང་རྒྱལ་ཁ་ཆེན་པོ་ཅིག་གི་བྱེད་གི་ཡོད་རེད་ཨ་འདི་ནས་ད་མུ་མཐུད་ཨ་ནི། ཚེས་གྲངས་ཀྱི་ཐོག་ནས་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་བོད་ཟླ་གཉིས་པའི་ཚེས་པ་དེ་ཟ་བྱེད་དེ་ཕེབས་པ་རེད་གཙོ་བོ་གཅིག་གིས་བོད་ཟླ་དང་བོད་ཚེས་ཀྱི་ཐོག་ནས་འདུག་སུ་ངོ་སྤྲོད་ཅིག་གནང་གི། ནོར་གླིང་ནས་ཕེབས་སྐབས་སྐུ་ཕྱྭའི་ཉེན་ཁ་ཡོད་ལྟ་བུར་རེ་ཞིག་ལྷོ་ཁ་ཁུལ་ས་ཁུལ་ཞིག་ཏུ་བཞུགས་ཏེ་རྒྱ་དམར་གྱི་ལས་བྱེད་པར་བཀའ་མོལ་གནང་རྒྱུ་དང་དེའི་བར་མི་མང་ནས་ཏཱ་ལའི་བླ་མ་རིན་པོ་ཆེ་ཕོ་བྲང་ལ་བཞུགས་མེད་པ་ཤེས་མཚམས། རྒྱལ་བ་རིན་པོ་ཆེ་དགོངས་པར་བཞུགས། ད་གང་ཙམ་སོང་ནས་ད་ཉི་མ་གཉིས་གསུམ་ཅིག་ཕྱིན་ནས་ཁོང་ཚོས་ཕྱིན་ཆད་རྒྱལ་བ་རིན་པོ་ཆེ་བཞུགས་མེད་པ་ཤེས་ན་ཁོ་རང་ཚོས་ན་སོ་སོར་ལོ་མི་དབང་གོང་བྱུང་འདྲ་འདུག་ཚེ་ཁོ་ཚོས་ཙང་མ་ལོབས་བསྡད་པར་ལྟ་ཨུ་ཚུགས་བྱས་ནས་ལྟ་དེ་ནས་གོང་ས་ཆེན་པོ་སྟོན་གོ་ན་ར་མ་སྒང་གྲུ་ཁ་ནས་ཆིབས་ཐོན་གྱིས་སྐྱིད་ཆུའི་བྱང་རྒྱུད། ནོར་བུ་གླིང་གི་ནས་མ་ཕེབས་ནས་དེ་སྣེའུ་གི་ལག་མ་རྒྱབ་ཚེ་ཕ་ཏོ་ལ་འགག་དེ་བ་དུག་རུ་བ་མང་པོ་ཡོང་འདྲ་ཀྱིས་དེ་ཆུ་ཅིག་ཡོག་རེད་སྐྱིད་ཆུ་དེ་རེད་མ་གཏོགས་ཆིབས་ཆུ་ཕུལ་བྱུང་བ་དེ་རྒྱ་མིའི་དེ་ཡོག་རེད་སོ་ནམ་ཚོད་ལྟ་ཇི་ལྟར་བྱས་ཡང་རྒྱ་མིའི་དམག་སྒར་མང་པོ་ཅིག་ཡོག་རེད་ས་དེ་ཚོ་ནི་གློག་ཞུ་ཁྲ་ཆེམ་མེ་བསྡད་ཤག་གསུངས་གི་ཁོང་ཚོས་བསྡད་ནས་བསྡད་རྡོག་སྒྲ་ཇི་ལྟར་བྱས་ཁྲ་ལག་ཁྲ་ལག་ཁྲ་ལག་ཁྲ་ཆིབས་པ་མང་པོ་འགྲོ་གི་ཡོད་ཙང་ད་དེ་འདྲའི་གོ་ནི་ཁོང་ཚོས་ཤེས་མི་འོང་གོང་ཅི་པད་ཐུག་ཡང་ཞེ་དྲག་བྱུང་གསུངས་འདུག་ཐག་ཉེ་པོ་སོང་ཙང་ཨ་འདི་ཚོ་མ་ཤེས་པ་འདྲ། ཨ་ནི་སྙུག་གི་བསྡད་ལག་ཆུ་འཇུ་འཇོར་འདི་རྒྱབ་ཚར་ན་ཨ་ནི་རྒྱ་མིས་ཤེས་ཡང་ཡོང་མ་རེད་བ་འདུག་སི་ཕེ་ནི་ཨ་ནི་རྗེས་མ་ཤམ་རྒྱལ་རྗེ་སེ་འབྱོར་རྣམ་རྒྱལ་སྒང་སེ་ནི་ཚེ་སྨོན་གླིང་གི་གཞིས་ཀ་རེད་འདི་ལ་སོན་རྩ་ནང་གཏོགས་ཤུགས་ཨ་ནི་ཚན་ཁང་ད་ག་ཆུ་ནང་ནི

སྐྱིད་ཤོད་ར་བ་སྨད་དུ་བཞུགས་ཞག་གནང་ས་ཚེས་པ་དགུའི་དགོང་དག་དེ། སྐྱིད་ཤོད་ར་བ་སྨད་སྐྱིད་ཤོད་ར་བ་སྨད་ཟེར་མཁན་དེ། འདི་ལྟར་ལྷོ་ཁ་ངོས་ལ་རེད། ཚེས་བཅུ་ཉིན་ནི་ཕེབས་དུས་མཛད་པའི་ཕེབས་ལམ་དུ་ལྷ་ས་ཟླ་ཤས་ཀྱི་སྔོན་ལ་དྭངས་དམག་ཁམས་རིགས་རྣམས་ལ་ཞི་འཇམ་བྱེད་སྒོ་གྲོས་མོལ་བྱེད་པར་གཏོང་གནང་མཛད་པ་མཁན་ཆུང་དངོས་གཞི་བ་ཐུབ་བསྟན་བསམ་མཆོག་ཕེབས་བསུར་འབྱོར་ས། ཕེབས་བ་ལས་གོང་ས་མཆོག་དམག་མི་དང་དྭངས་དམག་གི་རྟ་དཔུང་དང་མཉམ་དུ་ན་བཟའ་དཀྱུས་མ་ཆིབས་ཆས་དཀྱུས་མར་བརྟེན་ལམ་སེང་ངོས་འཛིན་ཞུ་མ་ཐུབ་དེའི་ནུབ་ལྕེ་བདེ་ཞོལ་གདུང་ཕུད་ཆོས་འཁོར་དགོན་དུ་བཞུགས་ཞག་མཛད་སྐབས་མཁན་ཆུང་ཐུབ་བསྟན་བསམ་མཆོག་ནས་གོང་ས

གནམ་སའི་གླིང་ག་གི་སྙན་སེང་ཞུས་པ་དང་ཡིད་གང་དེ་ལྟར་ར་ལག་བཏབ་བཤད་དེ་འཇོག་པ་རེད་ཁོ་རང་ནོར་གླིང་ནས་བྲོས་སྐབས་མེ་མས་ཁྱོད་བུ་ཆུང་ཏོག་སྨད་ཡོད་རུང་མེ་མས་ཁྱོད་བུ་ཆུང་ཡང་དལ་ཡུལ་ཕེབས་རྗེས་སུ་བཅར་རྒྱུ་ཡིན་ཚུལ་སོགས་འཇིགས་དངངས་ཅན་གྱི་སྙན་ཞུ་འབྱོར་རྐྱེན་སང་ཉིན་རང་གཙོས་བཤད་ཀྱི་གཉལ་ཕྱོགས་སུ་ཆིབས་བསྒྱུར་གནང་རྒྱུ་དང་ས་རྟགས། བཅག་བཞག་གནང་རྒྱུ་དེ་ཀན་སུའི་ནང་དུ་བྱུང་བ་རེད་དོ་དགོང་བཞུགས་སང་ཉིན་རང་ཐེ་མ་གནང་ཡ་གི་གཏན་འཁེལ་བ་རེད། ད་ལྟའི་ཛ་དྲག་གི་གནས་ཚུལ་དེ་གའི་གསན་ཙང་གང་ཡིན་ཟེར་ན་གལ་སྲིད་རྒྱ་དམར་གྱི་དྲག་པོའི་རྗེས་འདེད་འདྲ་བྱུང་ཚེ་རྒྱ་གར་ས་མཚམས་སུ་ཐག་ཉེར་ཡོད་པའི་དགོངས་བཞེས་དེ་འདྲ་གནང་བཞིན་དེའི་ནུབ་མཁན་ཆུང་དངུལ་ཆེ་བས་ཆོས་འཆང་ཁྱིམ་གཞིས་ནས་གོང་ས་ཆེན་པོའི་འཇོན་མིའི་གསོལ་ཇ་དང་ཕྱོགས་མཚུངས་གློ་བུར་དུ་ཕེབས་ཐོན་གནང་སྟེ་ལུས་ལ་གང་ཆགས་དང་ཆོས་ཞལ་ཙམ་མེད་པའི། དེའི་སྐབས་སྐུ་ཕྱི་ཤོག་དེ་ཚོ་ཁོང་ཚོས་གསུང་གི་འདུག་ད་ང་ཚོ་ཕི་ནང་ཚོ་ཀུན་བདེ་གླིང་གི་རྟ་སྒྲོ་རེ་ཡོད་རེད་རྟ་སྒྲོ་ནང་ལ་ག་རེ་བླུགས་ཡོད་མེད་ཀུན་བདེ་གླིང་གི་ཁོ་རང་ཚོས་བླུགས་གནང་གི་མ་གཏོགས་ཅི་ང་ཚོ་ཆེ་ཡ་གས་ཡོད་མ་རེད། ཨ་ནི་ཉལ་ཆས་དེ་ཅིག་ཟེར་ནས་སྤྲང་ཁྱི་སྐྱོ་མ་གློ་བུར་ལ་བོས་ཡོང་ཙང་འཆར་སྒོ་དཀའ་ལས་ཁག་པོ་བཀང་ལ།

ཚེས་པ་བཅུ་བཞི་སྔ་དྲོ། འཕྱོངས་རྒྱས་རི་བོ་བདེ་ཆེན་ནས་ཁོང་ཚོ་བསྐོ་གཞག་གནང་བ་རེད། ཁོང་ཀུན་བདེ་གླིང་རྒྱང་མཚོའི་ངོས་ནས་རྒྱ་མི་ཡོང་གི་ཡོད་ན། ཨ་ནི་འདི་བཀག་འགོག་བྱེད་ཡག་ལ་ཁོང་ཀུན་བདེ་གླིང་གདོང་ལ་དྭང་བླངས་དམག་མི་དང་བོད་གཞུང་གི་གཞུང་དམག་མི་འགའ་ཤས་ཅིག་དང་ད་དེ་རྩིས་དཔོན་རྣམ་སྲས་གླིང་དང་བསམ་མཆོག་ལགས་ཁོ་གཉིས་ཀྱི་གདོང་ལ་ཨ་ནི་ཡང་སྐུ་སྲུང་དམག་མི་དང་དྭང་བླངས་དམག་མི་ཟེར་ན་ད་འདི་རེད་ག་གསར་བའི་ཆུ་བཞི་སྒང་དྲུག་འདི་རེད། ཡང་ཁོང་ཚོའི་དམག་མི་འདི་བྱས་ནས་ཡང་བན་རྩ་གྲུ་ཁ་དང་འདི་ཚོའི་གྲུ་ཁ་འདི་ཚོ་བཀག་ག། ད་ཕེབས་རྗེས་ལ་རྒྱ་མི་ཡོང་གི་ཡོད་ན་དགོངས་ནས་འདི་འདྲས་གནང་གནང་བྱུང་འདུག་ཡིན་པས་ནས་རྒྱལ་བ་རིན་པོ་ཆེ་ཤེས་བྱ་གཉལ་ངོས་ལ་ཆིབས་བསྒྱུར་གནང་ད་ཁ་རུ་འདི་འདྲས་བཟོས་གནང་བཞག་ད་འདི་ནས་རྒྱལ་བ་རིན་པོ་ཆེ་ཚེས་པ་བཅུ་བཞིའི་དགོང་དག་དེ་ཡར་སྟོད་དར་རྒྱས་གླིང་ཟེར་མཁན་དེར་བཞུགས་ཞག་གནང་བཞག་འདི་ཡོངས་འཛིན་གླིང་བླ་བྲང་གི་དགོན་པ་རེད་ད་དེར་བཞུགས་ཞག་གནང་ཚེས་བཅོ་ལྔ་ཉིན་ཡར་སྟོད་བྲག་ལ་བརྒྱུད་དེ་ཨེ་ཆུ་མདོ་རྒྱང་དུ་བཞུགས་ཞག་ཚེས་བཅུ་དྲུག་ཉིན་ཤོ་པོ་ནང་དུ་བཞུགས་ཞག་སྐབས་ཕེབས་རྗེས་སུ་རྒྱ་དམག་ཁག་ཡོང་གི་ཡོད་པའི་གཏམ་བཤད་རིམ་འབྱོར་བྱུང་ད། ཚེས་པ་བཅུ་དྲུག་ཉིན་སྔ་དྲོའི་ཤོ་པོ་ནང་ཟེར་མཁན་དེར་བཞུགས་དུས་ད། གཉལ་གྱི་ནང་དུ་པ་བཞིན་པ་འདྲ། ཤོ་པོ་ནང་ལ་བཞུགས་གདན་འཇགས་པའི་སྐབས་ད་རྒྱ་དམག་ཡོང་གི་ཟེར་རྩེ་ཐང་རྒྱལ་རྒྱུད་ལ་རྒྱ་དམག་སླེབས་སོང་ཟེར་གསན་ནས། ཡང། བྲོས་བྱོལ་གནང་དགོས་བྱུང་ཡོད་པ་འདྲ། ལོང། ད་འདི་ནས་ཨ་ནེ་རིམ་པས་ཡང་ལྷོ་ཁ་ཁུལ་ལ་ཕེབས་པའི་བརྒྱུད་རིམ་ནང་ལོགས་ལ་ཡིན་པའི་ན་ལྷ་སའི་གནས་སྟངས་དང་ཛ་དྲག་གི་གནས་ཚུལ་འདི་གའི་རིམ་པས་འདུག་ཟེར་མཁྱེན་བྱས་བྱས་ཕེབས་ཀྱི་ཡོད་རེད་ལ་གསུམ་པའི་ཚེས་པ་བཅུ་བདུན་གྱི་ཉིན་ག་རྒྱལ་བ་རིན་པོ་ཆེ་ནོར་བུ་གླིང་ག་ནས་ཞལ་ཕྲེང་གནང་པ་རེད་གསུམ་པའི་ཚེས་པ་བཅུ་དགུའི་ཉིན་མོ་དེ་རྒྱ་ནག་གཞུང་གིས་དངོས་སུ་མཚོན་ཆ་བེད་སྤྱོད་བཏང་བྱས་བྱས་ད་མེ་སྒྱོགས་བརྒྱབ་ཡ་ད་འདི་གའི་ཚབས་ཆེ་ཤོས་ཅིག་དེ་ཡང་འགོ་བཙུགས་ས་དེ་གསུམ་པའི་ཚེས་པ་བཅུ་དགུའི་ཉིན་མོ་འདི་ཆགས་ཀྱི་ཡོད་ཟེར་བ། རེད། གསུམ་པའི་བཅུ་དགུའི་ཉིན་དེ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་གནང་རྗེས་ཉི་མ་གཉིས། གསུམ་གཅིག་གི་རྗེས་ལ་རྒྱལ་བ་རིན་པོ་ཆེ་ལྷོ་ཁ་གི་འཕྱོངས་རྒྱས་ཧ་ལམ་སྡིངས་པོ་ཆེ་ཡིན་པ་ཡོད་དེ་འདྲས་ཅིག་ལ་ཞབས་སོར་འཁོད་དུས་སྐབས་སུ་ད་ནོར་བུ་གླིང་ལ་ཡོད་རྒྱུ་རྗེས་ལ་ཕོ་བྲང་གི་དྲུང་ཆེ་གནང་མཁན་སྐུ་ངོ་རྟ་ར་ལགས་དེ་མེ་སྒྱོགས་དང་མེ་མདའ་འདི་འདྲའི་འོག་ལ་དེ་འདྲ་གི་ཁྲོད་ནས་ཐར་གནང་བྱས་ཨ་ནི་ལྷ་ས་དྲག་གནོན་བྱས་སོང་ཟེར་གི་རྒྱལ་བ་རིན་པོ་ཆེ་ལ་སྙན་སེང་གནང་འདུག་བྱས་ཙང་འདི་ནས་བྱེད་ཅིག་ཟེར་ད་ཉི་མ་བཅུ་དགུའི་ཉིན་དེ་བྱས་ནས་འགོ་བཙུགས་རྗེས་ད་ལྷ་གཙོ་ཆེ་ཤོས་དེ་ནོར་བུ་གླིང་རེད་ཨ་འདི་འདི་གཡས་གཡོན་གྱི་ལྷ་སའི་གཡས་གཡོན་གྱི་ཚང་མ་ལ་ག་རེ་ཟེར་ན་དྲག་གནོན་བྱེད་གི་འགོ་བཙུགས་འདུག་བྱས་ཙང་ང་ཚོས་གི་དངོས་ལ་བྱས་ན་ལྷུན་རྩེ་རྫོང་ལ་གནས་སྐབས་ཅིག་གི་བོད་གཞུང་བཀའ་ཤག་དེ་བཙུགས་གནང་ཡས་ཀྱི་འཆར་གཞི་དང་ལྷོ་ཁར་སྔོན་ལ་ཆུ་བཞི་སྒང་དྲུག་བསྟན་སྲུང་དང་བླངས་དམག་ཡོད་བ་སོང་ཙང་དེ་དུས་ཀྱི་ས་ཆ་གཙང་མ་ཅིག་དང་སྟོབས་ཤུགས་ཆེན་པོ་ཅིག་ཡོད་ཀྱི་རེད་དགོངས་ཅིག་ཨ་ནི་ང་ཚོས་ཀྱི་གནས་སྐབས་དེ་རྒྱ་གར་ལ་ཕེབས་ཡས་ཀྱི་འཆར་གཞི་ཐོག་མའི་ཆར་ལ་མེད་བ་བྱས་ཅིག་ལྷུན་རྩེ་ལ་ཅིག་གནས་གཞི་ལུས་བཟུང་གནང་ཅིག་ཨ་ནི་དེའི་དམག་འཐབ་ལུས་བྱེད་པ་ཅིག་བཀའ་མོལ་ལུས་གནང་ཡས་ཀྱི་དགོངས་པ་དེ་འདྲ་ཞིག་འཁོར་ཡོད་ས་རེད་དེ་ཡིན་ནའང་ལ་ཡང་ལྷོ་ཁ་ལ་ཡོད་དུས་སྐབས་སུ་བསྟན་སྲུང་དང་བླངས་དམག་གི་དམག་དཔུང་དེ་སྟོབས་ཤུགས་དེ་ག་ཙམ་གྱིས་བརྒལ་ཏེ་ཁ་འཐོར་ཕྱིན་པའི་གནས་བབ་དེ་ང་ཚོས་ཀྱིས་རྒྱལ་བ་རིན་པོ་ཆེ་དང་ད་བཀའ་ཤག་དང་དུས་སྐབས་དེའི་སྐབས་སུ་དེ་འདྲའི་ཅིག་གི་གནས་བབ་ཞིག་མེད་པ་མཁྱེན་པ་དང་ཨ་ནི་ལྷག་པར་དུ་ལྷ་སའི་ནང་ལ་དྲག་གནོན་བྱས་རྗེས་ལྷོ་ཁ་ལའང་ཨ་ནི་རྒྱ་མི་ཡོང་གི་འདུག་ཟེར་གྱི་བཀའ་མོལ་དེ་གོ་རྗེས་ཨ་ནི་ད་རྒྱ་གར་རང་ལ་ཅིག་སྐྱབས་བཅོལ་ཕེབས་ཐབས་ཅིག་ཡོད་མེད་ལ་དགོངས་པ་གཏད་རྗེས་ལྷུན་རྩེ་ལ

ད་གཡུལ་རྒྱལ་ལྷུན་རྩེ་ཟེར་འདི་བོད་གཞུང་གི་རྫོང་གཅིག་རེད་འདི་སྔ་མ་བོད་ཀྱི་རྒྱལ་ཕྲན་གཅིག་ཡོག་རེད་བྱ་ཡུལ་གོང་མ་བསྟན་འཛིན་ནོར་བུ་དང་མི་དབང་མཚོ་སྐྱེས་རྡོ་རྗེ་ཕོ་བྲང་རེད་ཟེར་གི་ཡོག་རེད་གཡུལ་རྒྱལ་ལྷུན་རྩེ་ཟེར་ད་རྫོང་འདི་ལ་བོད་ཟླ་གཉིས་པའི་ཚེས་པ་བཅུ་བདུན་ཉིན་གངས་ཆིབས་བསྒྱུར་གིས་རྒྱ་དམག་ནས་དགའ་ལྡན་ཕོ་བྲང་གི་གཞུང་རྩ་མེད་བཟོས་ཚུལ་ཁྱབ་བསྒྲགས་བྱས་པར་བརྟེན་བོད་མི་མང་གི་སེམས་ཀྱི་གཏད་སོ་ལྟ་བུ་གནས་སྐབས་ཀྱི་གཞུང་ཞིག་གསར་འཛུགས་གནང་བ་ཟེར་ད་ལྷུན་རྩེ་རྫོང་སྡོད་རྩེ་དྲུང་ངག་དབང་ཆོས་བཟང་འདིའི་སྐབས་དེ་གཡུལ་རྒྱལ་རྫོང་འདི་ནང་བཞུགས་ཡོག་རེད་སྣེ་གདོང་རྫོང་སྡོད་ཤོད་དྲུང་འཇོར་རྒྱས་པ་ཁོང་སྣེ་གདོང་ནས་ལྷན་རྒྱས་ཡོག་རེད་ད་ཁོང་ཚོས་གྲོས་སྒྲིག་བྱས་ནས་ད། གཞུང་གསར་བ་བཙུགས་པའི་མཛད་སྒོ་གནང་དགོས་ཡོད་ཙང་ད་ཡང་བོད་པའི་ལུགས་སྲོལ་གྱི་ཕེབས་སྟོན་དཀར་སྤྲོ་ཟེར་ཡང་རིམ་གྲངས་ཁབ་གསལ་བསྒྲགས་ཡོད་འབྲེལ་ཡོད་ལྟར་བོད་པའི་ཟིང་འདི་འདྲའི་རྒྱལ་སྒོ་འབྲེལ་ཡོད་ལ་ང་ལ་ཁབ་གསལ་ཅི་འདྲ་ཞེ་དྲག་བསྒྲགས་མིན་གསུངས་འདུག་གོ། གཡས་གཡོན་ཁག་གི་དགོན་པ་འདི་འདྲ་ཡོད་རེད་དེ་དྲུག་གི་དགོན་པ་འདི་འདྲ་བར་འདི་ཚོ་ནས་མཆོད་རྫས་དང་འདི་ཚོ་ག་འགའ་ལེན། ཨ་ནི་བི་ཀའི་སྟོན་ཆེན་དཀར་སྤྲོ་སྤམ་མཐོ་དང་སེར་སྦྲེང་སོགས་གྲོང་གསེབ་ལུང་ཁུག་ལ་དཔགས་པའི་མཛད་སྒོ་ཉེར་མཁོ་ཚང་མ་མ་ཚང་བ་མེད་པར་སྒྲིག་གཤོམ་བསྟར་བའི་ཚོམས་ཆེན་དུ་རྒྱུན་སྲོལ་ལྟར་སྐྱབས་རྗེ་ཡོངས་འཛིན་རྣམ་གཉིས་ནས་གོང་ས་ཆེན་པོ་བརྟན་བཞུགས་ཞབས་བརྟན་དང་འབྲེལ་བའི་མཎྜལ་ལྗགས་བཤད་དང། འདི་རྗེས་སྨོན་ལམ་རྒྱས་པ་མི་དམངས་འདུ་འཛོམས་འདུ་འཛོམས་སར་བཀའི་ཕྱིང་སང་རྣམས་ནས་བར་ལམ་གྱི་ཡོང་རྐྱེན་གསལ་བཤད་ཐོག་ནས་གནས་སྐབས་དགའ་ལྡན་ཕོ་བྲང་བའི་གཞུང་གསར་འཛུགས་དང་ཞི་དྲག་བྱེད་སྒོ་རྣམས་ཁྱབ་བསྒྲགས་གནང་བ་དང་ཆབས་ཅིག་བོད་ལྗོངས་རྒྱལ་ཁྱབ་ཡོངས་ལ་བཀའ་ཤག་ནས་དྲིལ་བསྒྲགས་ཀྱི་བཀོད་ཁྱབ་ཇི་འདྲ་ཞིག་གནང་ཡོད་རེད་ཟེར་ན། བོད་རྒྱ་ནག་གི་ཁོངས་གཏོགས་ཙམ་ཡིན་དགོས་རྩོད་རྙོག་བྱུང་རུང་བོད་རང་དབང་རང་བཙན་གྱི་ཆོས་སྲིད་དབང་ལུང་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོ་ནས་མཛད་མུས་ཀྱི་རྒྱལ་ཁབ་སྲུང་བའི་དྲག་པོའི་དམག་དཔུང་དང་དྲག་ཆས་བཟོ་སྐྲུན་གསེར་དངུལ་ཟངས་གསུམ་གྱི་ཊམ་ཀ་དང་ཤོག་ལོར་བཅས་མི་མང་ཚང་མ་སྤྲོད་ལེན་འགྲོ་རྒྱུག་ཡི་གེའི་སྐོགས་ཤོག་ལ་ཀྲི་ཀ་སི་སྦྱར་བ་དང་ཕྱི་རྒྱལ་དང་ཐད་ཀར་འབྲེལ་གཏུག་སོགས་རྒྱལ་ཁབ་ཆེ་ཆུང་གི་དབྱེ་བ་ཙམ་མ་གཏོགས་འཛམ་གླིང་རང་བཙན་རྒྱལ་ཁབ་ཁག་དང་འདྲ་བའི་རང་བཙན་ཁྱད་རྟགས་མཐུན་རྐྱེན་ཆ་ལག་ཆ་ཚང་བ་ཞིག་ཡོད་ན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ལོར་རྒྱ་དམར་གུང་ཁྲན་ཏང་ནས་བཙན་ཤེད་བོད་དུ་དྲག་པོའི་དམག་དཔུང་བཏང་བ་མི་འབོར་གོ་ལག་གང་ཅི་ནས་ཡ་ལན་མ་འཕྲོད་པས་རྒྱ་བོད་དབར་གྲོས་ཆོད་དོན་ཚན་བཅུ་བདུན་འཁོད་པ་བོད་གཞུང་ལ་འདྲི་བསྡུར་ཙམ་ཡང་མེད་པར་རྒྱ་དམར་རང་གི་འདོད་མོས་ལྟར་དབང་མེད་གནོན་འཇོག་བྱེད་དགོས་བྱུང་བ་ནས་བཟུང་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། བོད་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོ་བོད་མི་སེར་སྐྱ་དམངས་བཅས་ནས་མཐུན་ལམ་ངོ་བསྟོད་འགྱོད་མེད་གང་ཡོང་ཅི་ཟབ་གནང་རུང་རྒྱ་དམར་གཞུང་དང་བོད་སྡོད་རྒྱ་དམར་དཔུང་དམག་ནས་གྲོས་མཐུན་ལ་མི་གནས་པ། ཁམས་ཕྱོགས་དགོན་ཁག་མང་པོ་རྩ་གཏོར་ལྷག་པར་ཆོས་དང་བླ་མ་དགེ་འདུན་ལ་སྡང་དགྲའི་གཙོ་བོར་བཟུང་སྟེ་མདོར་ན་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཡང་ལོག་སྤྱོད་པར་ངོས་འཛིན་གྱིས་ལོག་རྟོག་སྐུར་འདེབས་ཉེས་མེད་ཚོད་མེད་ཀྱིས་ཡོངས་ཁྱབ་ཚགས་པར་ཐོག་འགྲེམས་སྤེལ་བྱས་པར་བརྟེན་སྟོན་པ་སངས་རྒྱས་ཀྱི་སྐྱབས་སུ་ཞུགས་པའི་ཆོས་བྱེད་སྤྱི་དང་ལྷག་པར་བོད་མི་སེར། བོད་མི་སེར་སྐྱ། ཕོ་མོ་དྲག་ཞན་ཚང་མ་ཞེན་པ་གཏིང་ནས་མི་ལོག་དབང་མེད་ཁར་ཁེངས་པའི་བཙན་གནོན་མནར་གཅོད་གདུག་རྩུབ་ལོ་རེ་ལས་ལོ་རེ་ཚོད་མེད་ཇེ་ཆེར་བཏང་སྟེ་བོད་མིའི་སྲོག་ལས་གཅེས་པའི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དེ་འཛིན་དང་བཅས་པ་རྩ་མེད་ཤུལ་བརླག་གཏོང་རྒྱུ་ཁོ་ན་དངོས་ཤུགས་ནས་ར་སྤྲོད་ལ་བརྟེན་ཆོས་དང་སྐད་ཡིག་ཟས་གོས་ཆ་ལུགས་ཀྱིས་ཕྱེ་བའི་བོད་ལྗོངས་ཀྱི་སེར་སྐྱ་མི་མང་ཡོངས་རྫོགས་བློ་ཕམ་ཡིད་ཆད་སྡུག་བསྔལ་ཁོང་ཁྲོ་མི་བཟོད་པའི་ངང་དུ་སྡོད་མུར་ཉེ་ཆར་རབ་ལོ་དགུ་བརྒྱ་སུམ་ཅུ་སོ་གསུམ་ཟླ་བ་གཉིས་པའི་ཚེས་གཅིག་ཉིན་བོད་ལྗོངས་ཆོས་སྲིད་ཀྱི་བདག་པོ ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེ་མཆོག་དང་སྲིད་ཀྱི་འཁུར་འཛིན་བཀའ་ཤག་གིས་མཚོན་དཔོན་རིགས་བཅས་བོད་དམག་ཁུལ་ཁང་དུ་གཟིགས་མོར་ཕེབས་དགོས་གདན་ཞུ་བྱས་ཏེ་གོང་ས་ཆེན་པོའི་སྐུ་སྲུང་ནས་གོ་མཚོན་ཁྱེར་མི་ཆོག་པའི་བརྡ་སྐྱེལ་བྱས་པར་ནང་དོན་བསམ་ངན་ཅི་ཡོད་མི་རྟོགས་ཀྱང་གནས་སྐབས་བཙན་ཤུགས་ཆེ་ཆུང་གིས་རྒྱ་ཕྱོགས་ནས་ཇི་ལབ་དང་ལེན་མ་བྱས་ཐབས་བྲལ་ལྟ་བུ་གཟིགས་མོར་ཕེབས་རྒྱུ་གཏན་འཁེལ་མཚམས་གདན་ས་གསུམ་གྱི་བླ་མ་ལས་སྣེ་དང་དགེ་འདུན་དམངས་གཞུང་ཞབས་སེར་སྐྱ་ལྷ་ཞོལ་ཁུལ་དུ་གནས་པའི་སེར་སྐྱ་མི་མང་ཁྲི་ཕྲག་བརྒལ་བས་གོང་ས་སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེ་མཆོག་རྒྱ་མིའི་དམག་སྒར་དུ་གཟིགས་མོར་ཕེབས་རྒྱུ་ཞེས་པ་ད་བར་རྒྱ་དམར་བོད་དུ་འབྱོར་ནས་ལོ་བརྒྱད་རིང་མ་བྱུང་མ་སྲིད་པའི་གསར་སྤྲོས་ལ་དོགས་གནས་ཀྱིས། ནོར་གླིང་གཟིམ་སྒོའི་འགག་ཏུ་ངུ་འབོད་ཕྱག་འཚལ་གྱིས་གདོང་བཀག་ཞུས་པ་དང་ཆབས་ཅིག་རྒྱ་བོད་གཉིས་ཆོས་དང་ལམ་ལུགས་གང་ཅི་ཚ་གྲང་ཡ་འགལ་སྣོད་གཅིག་ཏུ་འདུས་ཐབས་མེད་པའི་སེམས་ནད་ཚང་མ་དུས་གཅིག་ཏུ་བརྡོལ་ཏེ་དེ་ཉིན་ནས་མི་མང་ཡོངས་རྫོགས་རྒྱ་འོག་ནས་སྒེར་ལངས་ཟིན་ལུགས་དྲིལ་བསྒྲགས་ཁྲོམ་སྐོར་དུ་བསྐྱོད་པ་སོགས་སྒེར་ལངས་འཐབ་འཛིང་གནས་ཚུལ་འུར་ཟིང་ཆེན་པོ་དངོས་སུ་བྱུང་བ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་བོད་དབར་དཀྲོག་རྐྱེན་མེད་པའི་ལྷིང་འཇགས་གང་ཅི་ཡོང་ཐབས་མི་མང་གི་འཐུས་མིར་ལེགས་ཆའི་བཀའ་སློབ་ཟབ་མོ་གང་ཡོང་སྩལ་རུང་སེར་སྐྱ་མི་མང་ཚང་མའི་སྙིང་ནད་སེལ་ཐབས་མེད་པའི་ཉན་འཇོག་ཞུ་མེད་ཀྱིས་དྲག་ཆས་སྤྲས་པའི་དྭང་བླངས་དམག་མི་ཁྱོན་ཆེས་ཕོ་བྲང་ཡས་མས་དང་གཙུག་ལག་ཁང་བཅས་པ་མཐའ་འཁོར་སྲུང་སྡོམ་བྱས་ཏེ་རྒྱ་བོད་འབྲེལ་ལམ་གློ་བུར་ཞིག་རལ་ཚབས་ཆེར་གྱུར་སོང་ཡང་ད་དུང་གོང་ས་ཆེན་པོ་མཆོག་ནས་རྒྱ་བོད་མཐུན་ལམ་འཇམ་ཆགས་ཡོང་རྒྱུ་ཐུགས་རེས་མཐུན་ལམ་གང་སྐྱེས་གང་ཡོང་མཛད་སོང་རུང་ལྷ་སྡོད་རྒྱ་དམར་དཔོན་རིགས་ནས་མཐུན་ལམ་ལག་རྐྱོང་མེད་པར་དྲག་གནོན་གཏོང་ཇུས་ཁོ་ནས་དྲག་པོའི་དམག་མི་གྲ་སྒྲིག་རྒྱ་ཆེ་དང་འབྲེལ་བོད་ཟླ་བ་གཉིས་པའི་ཚེས་བརྒྱད་ཉིན་དགོང་ལྷ་སའི་ཆུ་ཚོད་བཞི་པའི་ཐོག་རྒྱ་དམར་དཔུང་དམག་ནས ྋགོང་ས ྋསྐྱབས་མགོན་ཆེན་པོའི་བཞུགས་གནས་ཕོ་བྲང་བྱང་ཕྱོགས་ལ་ཁ་གཏད་དེ་མེ་སྒྱོགས་གཉིས་འཕངས་པ་ཕོ་བྲང་ལྕགས་རིའི་ཕྱི་ངོས་སུ་ཕུཊ་བརྒྱད་ཅུའི་སར་བབས་འདུག་པ་གས་གཏོར་མ་བྱུང་བ་མ་གཏོགས ྋགོང་ས་ཆེན་པོའི་སྐུ་ཕྱྭར་འགལ་རྐྱེན་ཉེན་ཚབས་ཅི་ཆེ་ཡོང་གཞིའི་གནས་ཚུལ་ཐབས་སྡུག་དངོས་སུ་བྱུང་བར་བརྟེན་བོན་ཆོས་སེར་སྐྱ་མི་མང་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་རེ་ཞིག་སྐུ་ཕྱྭའི་ཉེན་ཡོལ་དུ་ཕྱི་རྒྱལ་གདན་ཞུ་དགོས་རྒྱུ་ཞུ་ནན་ཆེ་བར་ལྷག་བསམ་གྱི་དགེ་སྐྱོན་ཞུ་འབུད་དངོས་འབྲེལ་ལ་སོང་གཤིས་དེ་ནུབ་མཚན་མོ་རང་གློ་བུར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཡོངས་འཛིན་རྣམ་པ་གཉིས་ཆབ་སྲིད་འཁུར་འཛིན་བཀའ་ཤག་གཞན་ཡང་ཡིག་ཚང་བཅས་ཞབས་འབྲིང་ཉུང་བསྡུས་ཀྱིས་གསང་ཕེབས་གནང་དགོས་བྱུང་བ་ད་ཆ་ལྷོ་ཁ་ཁུལ་ཞབས་སོར་འཁོད་རུང་ད་ལྟ་ཟིང་འཁྲུག་གི་གནས་སྐབས་ལ་སོང་གཤིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་བོད་སར་ལྷིང་བཞུགས་མཛད་རྒྱུ་ཆབ་སྲིད་ཀྱི་འཁུར་འཛིན་སེར་སྐྱ་དང་བཅས་བོད་མི་མང་ཚང་མ་བློས་འགེལ་བཟོད་མེད་ཐོག་བོད་དང་བོད་ཆེན་པོའི་ལྗོངས་ཀྱི་ཕན་བདེའི་རྩ་བ་རྒྱལ་བསྟན་ཆབ་སྲིད་དང་སྐྱེ་འགྲོ་ཡོངས་ཀྱི་འཕྲལ་ཕུགས་བདེ་དོན་རླབས་ཆེའི་སླད་དུ་ཕྱི་རྒྱལ་ས་ཐོག་གང་འོས་སུ་གདན་ཞུ་བྱེད་རྒྱུ་ཡིན་ཅིང། ལྷ་སས་མཚོན་པའི་གྲོང་ཁྱེར་རེ་ཟུང་ལ་རྒྱ་དམར་གྱི་དཔུང་དམག་ཡོད་པ་མ་གཏོགས་དབུས་གཙང་སྟོད་སྨད་བར་གསུམ་གྱི་ཆབ་སྲིད་ཀྱི་དབང་ལུང་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོས་འཛིན་མུས་ཐོག་ད་ཆ་སླར་ཡང་སྒེར་ལངས་རང་བཙན་གཙང་མའི་ལུགས་གཉིས་ཟུང་ལྡན་གྱི་དགའ་ལྡན་ཕོ་བྲང་པའི་རྒྱལ་ཁབ་གསར་དུ་འཛུགས་རྒྱུ་རྒྱལ་ས་ལྷ་ས་ཁུལ་ཟིང་འཁྲུག་ལ་བརྟེན་ནས་གནས་སྐབས་གཡུལ་རྒྱལ་ལྷུན་པོ་རྩེའི་ཕོ་བྲང་དུ་གཏན་འབེབས་ཀྱིས་སྲིད་ཚབ་ཟུར་པ་བློ་བཟང་བཀྲ་ཤིས་དང་སྲིད་ཚབ་ཟུར་པ་བདེ་མཁར་བ་གཉིས་ལ་སྲིད་བློན་ངོ་མ་བསྐོ་བཞག་བསྩལ་ཏེ་སྦུག་དམ་བཀའ་ཡིག་ཟུར་གསལ་བཞིན་གྲུབ་ཅིང་རབ་ལོ་དགུ་བརྒྱ་སུམ་ཅུ་སོ་གསུམ་པ་ས་ཕག་བོད་ཟླ་གཉིས་པའི་ཚེས་བཅུ་བདུན་ཉིན་རེས་གཟའ་ཕུར་བུ་གཟའ་སྐར་ཕུན་སུམ་ཚོགས་པའི་ཉིན་བཀྲ་ཤིས་གོང་མ་དང་པོ་གཡེལ་ལས་ཆོས་སྲིད་གཉིས་ཀྱི་བདག་པོ་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་མཆོག་ནས་རྒྱལ་བསྟན་དར་ཞིང་འགྲོ་ཀུན་བདེ་བ་དང་ཁྱད་པར་བོད་ལྗོངས་སེར་སྐྱ་མི་དམངས་བདེ་སྐྱིད་རྫོགས་ལྡན་གྱི་དཔལ་ལ་རྟག་ཏུ་ལོངས་སུ་སྤྱོད་པའི་ཐུགས་སྨོན་བདེན་ཚིག་ཟབ་མོ་བཀའ་དྲིན་བསྐྱངས་པ་ཁུལ་གྱི་སེར་སྐྱ་ཞི་དྲག་མི་དམངས་ཡོངས་རྫོགས་ནས་དགའ་མགུ་ཡི་རངས་ཚད་མེད་ཀྱི་བཀྲ་ཤིས་དར་འཕྱར་དང་འབྲེལ་བའི་དགའ་སྟོན་རྒྱ་ཆེ་བགྱིས་སོང་ཞིང་ཁྱོད་རྣམས་ནས་ཀྱང་ད་ཆ་སླར་ཡང་དགའ་ལྡན་ཕོ་བྲང་པ་ཞེས་བོད་རང་བཙན་རྒྱལ་ཁབ་གསར་འཛུགས་གྲུབ་པའི་གཏམ་སྙན་བཀོད་རྒྱ་འདི་ཉིད་མིག་ལམ་དུ་སོན་འཕྲལ་མངའ་ཁུལ་སེར་སྐྱ་མི་དམངས་ཡོངས་རྫོགས་ལ་མ་གོ་མ་ཐོས་མེད་པར་དྲིལ་བསྒྲགས་དང་འབྲེལ་བའི་ཕོ་མོ་ཚང་མས་གཟབ་མཆོར་གྱི་ངང་ནས་བཀྲ་ཤིས་པའི་དར་འདི་འཕྱར་བ་དང་ལྷ་སྡེ་མི་སྡེ་རྣམས་ནས་བཀྲ་ཤིས་གསོ་སྦྱོང་དང་དཀོན་མཆོག་གསུམ་གྱི་རྟེན་ལ། མཆོད་འབུལ་མི་སྡེ་རྣམས་ནས་བསང་གསོལ་དང་རྐང་བྲོ་གླུ་གཞས་སོགས་རང་དབང་རང་ལག་ཏུ་སོན་པའི་དགའ་སྟོན་རྟེན་འབྲེལ་གཟབ་རྒྱས་དགོས་རྒྱུ་དང་ད་ཕྱིན་གཞུང་སྒེར་གྱི་ལས་དོན་སྙན་སེང་ཞུ་རྒྱུ་ཅི་མཆིས་འདི་ག་གཡུལ་རྒྱལ་ལྷུན་རྩེ་རྒྱལ་སར་ཞུས་ཏེ་བཀོད་དོན་ལ་བརྩི་བཀུར་དང་ལེན་སོགས་དོན་གཅོད་བསྟན་པ་སྤྱི་དོན་གྱི་འཕྲལ་ཕུགས་བདེ་དོན་གལ་ཆེར་བསམ་གཞིགས་འཛོལ་མེད་དགོས་རྒྱུ་མ་ཟད་ད་ནས་རང་དབང་ཆོས་འབྱོར་བདེ་སྐྱིད་རྫོགས་ལྡན་གསར་པའི་དགའ་སྟོན་ལ་ཅི་དགར་ལོངས་སུ་སྤྱད་ཆོག་པ་བཅས་དེ་དོན་ཡིད་འདོམས་ཀྱིས་གཡུལ་རྒྱལ་ལྷུན་པོ་རྩེ་ཕོ་བྲང་བཀའ་ཤག་ནས་ས་ཕག་ཟླ་བ་གཉིས་པའི་ཚེས་བཅུ་བདུན་ལ། ལོངས། ཞུས་ཙང་སྟོབས་ལགས་ད་གསལ་བསྒྲགས་འདི་དོན་སྙིང་གི་ཐོག་ལ་ཡང་གནས་སྟངས་ག་འདྲ་ཅིག་གི་ཆགས་ཀྱི་ཡོད་ན། རེད་འགྲོ་ག་ལ་དེ་འདྲ་དེ། གནས་སྐབས་བོད་གཞུང་དེ་ནི་ལྷུན་རྩེ་ལ་བཙུགས་ཡོད་ཟེར་རྒྱལ་ཁྱབ་རྫོང་གཞིས་ཚང་མ་ལ་ཅིག་བཀའ་ཡིག་དང་པན་ཆེན་རིན་པོ་ཆེ་ལ་བཀའ་ཡིག་དང་ང་ཕོད་ལ་ཆིག་སྒྲིལ་ལུས་ཤིག་བཏང་ན། ལྷོ་ཁ་ངོས་ཀྱི་ལམ་ཁ་ལ་འགྲོ་ས་དེ་ཚོས་རྒྱལ་བ་རིན་པོ་ཆེ་ཕེབས་ཀྱི་ཡོད་པ་ཧ་མ་གོ་བ་ན་ད་དེ་དེ་མ་ཡིན་པའི་གཙང་ངོས་དང་མངའ་རིས་ངོས་དང་ཁམས་ཨ་མདོ་ཟས་ལ་སོགས་པ་དང་འཕན་པོ་དང་བྱང་ནག་ཆུ་དང་ཟེར་ཧ་ཁོ་རང་གུང་མ་ར་བ་ལ་བྱས་ཙང་ད་དེ་ཧ་མ་གོ་དེ་ཁོ་རང་ཚོ་ད་ནོར་བུ་གླིང་ཁའི་སྟག་ད་སོའི་ཤ་སྲི་དེ་ཁོ་རང་ཚོ་བཀའ་ཤག་དང་རྒྱལ་བ་རིན་པོ་ཆེ་དང་ཚང་མ་ལོ་པའི་ཅིག་སྟག་ད་སོའི་རེད་ཨོ་ཨར་བསམ་བསམ་གྱིས་ཁོ་ཚོ་ལ་སེམས་འཚབ་དང་ཅིག་སྡུག་བསྔལ་དེ་ཡོང་དུས་ཁོ་རང་ཚོ་ད་དེ་བྱེད་དགོས་མ་རེད་ཟེར་གྱིས་ཕེབས་དེ་ནས་རྒྱལ་ཁྱབ་ལ་རང་རྫོང་ལ་བཀའ་ཡིག་རེ་ཕུལ་རེད་བ་ནི་བཀའ་ཡིག་རེ་ཕུལ་ཡོད་འདུག་གོ་སུ་དེ་མི་མང་ཚང་མ་ལ་ཁྱབ་འགྲོ་གི་རེད་རྫོང་སོ་སོ་གི་མི་མང་ལ་མ་བརྒྱུད་འགྲོ་བྱེད་གི་རེད་བ་འདིའི་སྐབས་དུས་དུས་ཕན་ཐོགས་ཞེ་བོ་བྱུང་ཡོད་རེད་བ་དེ་འདྲ་ལ་བ་ཕྱི་ལྟས་ལོ་བ་ན་དམིགས་བསལ་གི་དེ་འདིའི་དུས་སྐབས་ལ་ཕན་ཐོགས་ཡས་སེ་ན་དྲ་གནས་གང་ལོ་དམིགས་བསལ་ཆ་ཡས་ལོ་ཅིག་ངའི་དམིགས་བསལ་ཚོར་གི་མི་ལོང། དེ་ནས་ཨ་ནི་ད་ལྟ་གོང་ལོ་ངོ་སྤྲོད་གནང་ནང་བཞིན་རེད་ཨ་ནི་ལྷ་སའི་གནས་སྟངས་དེ་གས་ཛ་དྲག་པོ་ཅིག་གི་ཡོང་ཡ་ད་དེ་འདྲ་གི་ཐོག་ནས་ཨ་ནི་རྒྱལ་བ་རིན་པོ་ཆེ་ད། རྒྱ་གར་ལ་ཉེན་ཡོལ་ཕེབས་ཡག་ཐུགས་གཏན་འཁེལ་གནང་བ་དང་རྒྱ་གར་ཕྱོགས་ནས་ཡིན་ནའི་ལས་ད་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཕེབས་ཡག་ལ་དགའ་བསུ་ཞུ་གནང་ཡ་ད་དེ་འདྲ་གི་ཐོག་ནས་མུ་མཐུད་བྱས་ད་ནི་རྒྱ་གར་ཕྱོགས་ལ་ཕར་ཕེབས་བྱས་ས་མཚམས་ལ་སྣེ་ལེན་ཞུ་གནང་ཡ་ད་དེའི་གནས་ཚུལ་བྱུང་ཡོད་རེད་བ། རེད་འགྲོ་ག་ལ་ད་འཕྱོངས་རྒྱས་ནས་རྒྱལ་བ་རིན་པོ་ཆེ་ད་ལྷོ་ཁ་ལ་གནས་སྐབས་ཐོག་མའི་གི་འཆར་གཞི་ཅིག་བཞུགས་གནང་ཡ་གི་དགོངས་གཞི་ཡོད་པ་དེ་ཅིག་འགྱུར་བ་ཐེབས་བྱས་ད་གནས་སྐབས་ཅིག་རྒྱ་གར་རང་ལ་ཕར་འབྲེལ་པ་བྱེད་ཀྱི་རྒྱ་གར་གི་ས་ཐོག་ལ་སྐྱབས་བཅོལ་ཡོང་ཆོག་ཡག་གི་སྙན་སེང་ཞུ་བའི་གི་གྲོས་བསྡུར་ལུགས་གནང་ཡོད་འདུག་སུ་དེའི་སྔོན་ལ་མགྲོན་གཉེར་ཕ་ལྷ་བའི་གི། ཞྭ་སྒབ་པ་གི་སྐུ་མཆེད་ལྕང་ཁྱིམ་པ་ཐུབ་བསྟན་ཚེ་དཔལ་བདེ་སྐྱིད་གླིང་ལ་ཡོད་སྐྱོར་གི་རྒྱ་གར་གི་གཞུང་ཚབ་སྤྱི་ཁྱབ་པ་དེ་ལ་ཅིག་བཏང་གནང་ཅེས་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་འདུག་སི་མ་འོངས་པར་ཡང་རྒྱ་མིའི་གི་དེ་འདྲའི་གནས་སྟངས་དེ་ལ་བལྟས་པ་ཡིན་ན་ཧ་སུ་གོ་ཡས་མི་འདུག་ཨ་ནི་མཇུག་མ་ཡང་ཅིག་འདུག་སི་ཆོས་ཐོག་ལུགས་དེ་འདྲ་ལ་ཉེན་ཡོལ་ལ་ཕེབས་རྒྱུ་དགོས་རུང་རྒྱ་གར་ངོས་ལ་ཕེབས་རྒྱུ་དགོས་ན་རྒྱ་གར་གཞུང་གི་ངོས་ནས་ཕྱག་རོགས་གནང་རོགས་གནང་ཟེར་གི་དེ་འདྲས་གི་ཅིག་རྒྱ་གར་གཞུང་གི་གཞུང་ཚབ་ལ་ཕར་ཞུ་རོགས་བྱེད་ཞེས་བཀའ་བཏང་གནང་འདུག་དེ་བྱེད་དུས་སྒོས་སུ་ད་རྒྱ་གར་གཞུང་གི་ད་ཡིན་དང་ཡིན་པ་ན་རྒྱལ་བ་རིན་པོ་ཆེ་ག་དུས་ཕེབས་རྒྱུ་རེད་ཕེབས་ལམ་ག་པར་ཕེབས་ཀྱི་རེད་དེ་ཚོ་གསལ་པོ་ཁྱེད་ཞུ་ཟེར་དུས་སྒོས་སུ་ད་དེ་སྐབས་མཚམས་ག་སྲིད་དེ་ཐུགས་གཏན་འཁེལ་བས་ན་ཕུགས་ཀྱི་ཟས་བྱེད་ཀྱི་གནས་ཚུལ་ཅིག་བྱུང་འདུག། བྱས་ཙང་ད་རྒྱལ་བ་རིན་པོ་ཆེ་ནི་རྒྱ་གར་ལ་དུས་སུ་ཉེན་ཡོལ་ལ་ཕེབས་ཐུབ་པ་ཅིག་བྱུང་གནང་བ་རེད་ལ་དེའི་སྐོར་ལས་ཏག་ཏག་ཡང་མུ་མཐུད་བྱས་ནས་སྐུ་ངོ་གཞིས་ཀ་དཔུང་ཆུང་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་ཅིག་གནང་བཞག། ཚེས་བཅོ་བརྒྱད་ཉིན་དྲེའུ་ལྷས་དགོན་དུ་བཞུགས་ཞག་གནང། ཕེབས་རྗེས་སུ་རྒྱ་དམག་ཡོང་བཞིན་པར་བརྟེན་གོང་ས་ཆེན་པོ་སྟོན་འཁོར་རིམ་བཞིན་རྒྱ་གར་འཕགས་པའི་ཡུལ་དུ་ཆིབས་བསྒྱུར་བསྐྱང་རྒྱུ་ཐུགས་གཏན་འཁེལ་གནང་གིས། དེ་དོན་རྒྱ་གར་གཞུང་ལ་གནས་ཚུལ་ཞུ་བར་རིམ་བཞི་ཕ་ལྷ་སྲས་བཀྲ་ཤིས་དབང་ཕྱུག་དང་རྩེ་དྲུང་ལྕང་ཁྱིམ་པ་སྐལ་བཟང་ཐུབ་བསྟན་གཉིས་རྒྱ་གར་ས་མཚམས་སུ་སྔོན་འགྲོ་གཏོང་གནང་མཛད། དེའི་སྐོར་གོང་ས་ཆེན་པོའི་ཕྱག་དེབ་ཏུ། སྐབས་དེར་ང་ཚོས་དེ་སྔོན་བློ་ཡུལ་ལ་མེད་པའི་དངོས་དོན་གྱི་གནས་ལུགས་ཤིག་དང་ལེན་བྱ་དགོས་བྱུང། དེ་ནི་ཁོ་བོ་བོད་ནང་རི་ཁུལ་ཕན་ཚུན་དུ་བསྡད་ཀྱང་རྒྱ་མིས་རྗེས་འདེད་གཏོང་རྒྱུ་དང་ངས་གར་ཡོད་སར་དམག་འཐབ་ཡོང་རྒྱུ། ངའི་སྲུང་སྐྱོབ་ཀྱི་དོན་དུ་བོད་མི་དཔའ་བོ་མང་པོ་འཆི་གསོད་དུ་འགྲོ་རྒྱུ་ཞེས་དགོངས་གཞི་དགོས་པ་དུ་མའི་སླད་རྒྱ་གར་དུ་ཆིབས་བསྒྱུར་གནང་རྒྱུ་ཐུགས་ཐག་བཅད་པ་ཡིན། ད་རྒྱ་གར་ལ་ཆིབས་བསྒྱུར་གནང་རྒྱུ་ཐུགས་ཐག་དེ་གཉལ་དྲེའུ་ལྷས་ལ་ཕེབས་དུས་མ་གཏོགས་བཅད་གནང་མི་འདུག་གཉལ་དྲེའུ་ལྷས་ལ་ཕེབས་དུས་རྩེད་ཐང་རྒྱག་རྒྱུ་ཤོར་སོང་ཟེར་ནས་འདི་འབྱོར་བ་རེད་སྙན་ཞུ། འབྱོར་ནས་ད་ཡར་སྟོད་བྲག་ལ་བརྒྱབ་ནས་རྒྱ་མི་ཡོང་གི་ཡོད་རེད་དེ་འདྲས་སོང་ཙང་ད་ཐོ་ལོས་མ་བཟོས་པ་བྱས་ནས་བོད་ཀྱི་ནང་གི་རི་ཁྲོད་རུབ་ཅིག་ལ་གབ་རུབ་བཞུགས་པ་ཡིན་ན་ད་རྒྱ་མིས་ལུང་པའི་ནང་ལ་བརྡབ་གསིག་དང་རྩད་འཚོལ་བྱས་དེ་འདྲས་མང་པོ་བྱས་ནས་བོད་པ་མང་པོ་ཅིག་ལ་སྐྱོན་བྱེད་ཀྱི་རེད་ད་འདི་ལ་གནས་སྐབས་རྒྱ་གར་རང་ལ་ཕེབས་ནས་དགའ་ཞིང་ཐུགས་ཐག་དེ། དྲེའུ་ལྷས་ནས་བཅད་པ་གནང་ནས་ཕ་ལྷའི་སྐུ་འབྲིང་འདི་རེད་དབང་ཕྱུག་ལགས་ཞུ་ཡིན་འདི་ཙང་རིམ་བཞི་རེད་ཁོང། འདི་དང་སྐལ་བཟང་ཐུབ་བསྟན་ལགས་སུ་བཀྲས་ཁང་གི་ཞབས་འདེབས་འབྱོར་ཁོ་གཉིས་ཨ་ནི་རྒྱ་གར་ལ་ད་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཕེབས་ཆོག་ཅིག་ཟེར་ནས་ཞུ་གར་དོན་ལ་བསྙད་ལ་བཏབ་བཤད་བྱས་ནས་ད་ཆུ་དྭངས་མོ་བ་ལ་གཏོགས་ན་རྒྱ་གར་ས་མཚམས། ཚེས་ཉི་ཤུ་ཉིན་བློ་དགོས་ལ་བརྒྱུད་སྦྱོར་རར་བཞུགས་ཞག་དང་ཚེས་ཉེར་གཅིག་ཉིན་དཀར་པོ་ལ་བརྒྱུད་མཚོ་སྣར་ཕེབས་སྐབས་གློ་བུར་དུ་གནམ་གྲུ་སྔོ་སྐྱ་ཞིག་ཤར་ལྷོའི་ཕྱོགས་ནས་ཡོང་སྟེ་ནུབ་བྱང་དུ་འཕུར་སྐྱོད་བྱས་པ་ཕལ་ཆེར་ནས་རྒྱ་མིའི་ལྟ་ཉུལ་ཡིན་པར་ངོས་འཛིན་བྱས་པའི་མཚོ་སྣ་ནས་ཁ་ཐུག་དེ་ལ་བརྒྱུད་ཡང་དག་ལ་དེའི་སྒང་ལ་ཕེབས་པའི་སྐབས་ལ་གནམ་གྲུ་ཡོང་ཙང་ད། དཔེ་ད་ག་རེ་ཞིག་མིན་འགྲོ་དཔེ་ཕེབས་ཁྱི་ལ་ད་ག་རེ་ཞིག་ཡོང་གི་མིན་འགྲོ་དགོངས་ནས། ཞེ་དྲག་དོ་ཉེན་ཁ་ཆེན་པོ་ཞེ་དྲག་བྱུང་བ་རེད། མང་མང་ལ་ཕེབས་པའི་དགོང་དག་དེ། བཞུགས་ཡུལ་ཡག་པོ་མེད་པ་བྱས་ཨ་ནི་དབུ་གུར་ལ་ཐིགས་པ་བརྒྱབ་བྱས་དེ་ནས་ཕྲན་བུའི་སྐུ་གཟུགས་མི་བདེ་བ་བྱུང་ཡོད་པ་འདྲ། དབུས་མདའ་དཔོན་བཀྲས་དཔལ་བས་གཙོས་སྐུ་སྲུང་ལྷན་ཁྲིད་གནང་བའི་དམག་མི་རྣམས་དང་དྭང་བླངས་བསྟན་སྲུང་དམག་སྒར་བཅས་ཀྱི་དམག་མི་རྣམས། ས་གནས་དེ་ནས་ལྷོ་ཁུལ་དུ་ཕྱིར་ལོག་གནང་དགོས་ཀྱིས་རྗེས་བཞུགས་མཛད་ས་ད་དེར་ཞག་མ་གཅིག་འཐོལ་པ་བཞུགས་ནས་དབུས་མདའ་དཔོན་བཀྲ་ཤིས་དཔལ་རབ་དང་དམག་མི་བྱིངས་དག་ཡང་བསྐྱར་དུ་ཕར་བོད་ནང་ལ་ཕར་གཏོང་གནང་མང་མང་ནས་དེ་རྒྱ་གར་གཞུང་ལ་སྙན་སེང་ཞུ་བར་གཏོང་གནང་མཛད་པའི་མི་འགྲོ་གཉིས་ས་མཚམས་ནས་ཚུར་འཁོར། ཁོ་པ་ནས་རྒྱ་གར་གཞུང་ནས་སྟོན་འཁོར་ཚང་མ་རྒྱ་གར་ནང་ཕེབས་སྡོད་ཆོག་པའི་ལྡི་ལི་ནས་བཀའ་འཁྲོལ་བྱུང་ལུགས་དང་ས་མཚམས་ཆུ་དྭངས་མོར་རྒྱ་གར་ས་མཚམས་ཀྱི་དཔོན་རིགས་དང་ཡུལ་མི་ཚོས་ཕེབས་ཁྲིད་ཞུ་གི་ཡོད་པའི་གནས་ཚུལ་བཟང་པོ་ཞུས་པས་བླ་དཔོན་ཚང་མ་ཐུགས་བློ་བདེ་པོ་བྱུང་ས་ད་སྲིད་ན་རྙེད་པར་དཀའ་བའི་སྐུ་གསུང་ཐུགས་རྟེན་གཏོར་རྗེས། ཇི་འདྲ་བྱས་དོན་ནི་ནམ་ཡང་གསང་ཐབས་མེད་པ་ཞིག་ཡོད་པ་རེད། ཟླ་བ་གཉིས་པའི་ཚེས་ཉེར་གསུམ་ཉིན་ནི་རྒྱ་གར་དང་བོད་ཀྱི་ས་མཚམས་ཆུ་དྭངས་མོར་ཕེབས་སྐབས་རྒྱ་གར་ས་སྲུང་འགོ་པ་དང་གསུང་སྒྱུར་དུ་རི་ནག་ཡར་པ་བསོད་ནམས་སྟོབས་རྒྱལ་ལགས་སོགས་ནས་སྐྱབས་མགོན་ཏཱ་ལའི་བླ་མ་རིན་པོ་ཆེར་སྣེ་ལེན་ཞུས་ས་ད། ཟླ་བ་གཉིས་པའི་ཚེས་པ་ཉི་ཤུ་གསུམ་རེད་རྒྱ་གར་གྱི་ཏ་རིག་སྤྱི་ཟླ་གསུམ་པའི་ཏ་རིག་སུམ་ཅུ་སོ་གཅིག་འཁེལ་བ་རེད་ཉིན་ག་འདི་ལྟར་ས་མཚམས་ལ་ཕེབས་པ་རེད། ལོང། སྟོབས་ལགས་ད་དེ་རིང་ཡང་ང་ཚོ་དུས་ཚོད་ཀྱི་རྐྱེན་པས་ནི་ལེ་ཚན་འདི་ད་ག་ཙམ་ཞུ་གི་ཡིན་ཐུགས་རྗེ་ཆེ་ཞུ་གི་ཡིན།